ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་རྭ་བར་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་དང་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན།
དེ་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གཞི་མེད་བསྙོན་འཛུགས་ཀྱིས་བརྙན་ཐུང་བཟོས་པའི་ལམ་ནས་གོང་ས་མཆོག་གི་མཚན་མཐོང་བཅག་པ་དང་ཆབས་ཅིག་བོད་དོན་རྒྱབ་སྐྱོར་གྱི་ནུས་ཤུགས་མེད་པ་བཟོ་རྒྱུའི་ངན་སེམས་བཅངས་ཡོད་ཀྱང། དོན་དངོས་ཐོག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་དང་བོད་དོན་རྒྱབ་སྐྱོར་ཞུ་མཁན་མང་དུ་འགྲོ་བཞིན་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
བདེ་ལེགས་སྨན་ཁང་གིས་གོ་སྒྲིག་གནང་སྟེ། ཉི་ཧོང་གི་ཨོ་ཀ་མིག་ཆེད་ལས་སྨན་པ་ཚོས་བཞུགས་སྒར་དུ་འདས་པའི་ལོ་ཉི་ཤུ་རིང་བོད་མི་དང་རྒྱ་གར་ཡུལ་མི་གཅིག་སྟོང་བརྒྱ་དང་བརྒྱད་ཅུ་གྱ་བདུན་ལ་རིན་མེད་ཀྱི་མིག་གི་སྨན་བཅོས་ཟིན་པ་དང་ད་དུང་མུ་མཐུད་གནང་རྒྱུ་ཡིན་པའི་སྐོར་དང།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་སྐུ་གཞོགས་མགོ་ལོག་འཇིགས་མེད་ལགས་ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད་ལས་ཁང་དུ་ཆེད་ཕེབས་གནང་བ་དང་འབྲེལ་བའི་སྐོར་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཨ་མི་རི་ཀའི་ནང་གི་ས་གནས་བོད་རིགས་ཚོགས་པ་ཚང་མའི་ནང་ས་གནས་སོ་སོའི་མངའ་སྡེ་དང་གྲོང་ཁྱེར་ལས་ཁུངས་སོགས་སུ་དམིགས་བསལ་འབྲེལ་མཐུད་གནང་མཁན་ལས་བྱེད་ཞིག་ཡོང་ཚེ་ས་གནས་སོ་སོར་བོད་དོན་དང་བོད་མི་ཚོར་ཕན་ཐོགས་ངེས་ཅན་ཡོང་ངེས་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་བོད་པའི་བུད་མེད་ཚོར་བུ་སྣོད་ཁའི་འབྲས་ནད་ཀྱི་ཉེན་ཁའི་རང་བཞིན་དང་ལྷག་དོན་ནད་དེ་སློང་མཁན་དང་བྱེད་མཁན་སོགས་ཀྱི་ནད་འབུ་ཇི་ལྟར་འགོག་ཐབས་སོགས་ཀྱི་སྐོར་ལ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང།
མཇུག་ཏུ་མི་རབས་གསར་པའི་ལེ་ཚན་ནང་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་ནད་གཞིའི་ཁྱབ་ཚད་དང་རྒྱུ་རྐྱེན། ནད་འགོག་སྲུང་གི་ཐབས་ལམ་བཅས་ཀྱི་སྐོར་ཨ་རིའི Seattle གྲོང་ཁྱེར་དུ་བཅའ་བཞུགས་གནང་བའི་ཕྱི་ལུགས་སྨན་པ། བསོད་ནམས་སྟོབས་རྒྱལ་ལགས་སུ་གནས་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལེ་ཚན་ཁག་འགོ་མ་བཙུགས་གོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བར་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་རེད་འདུག་དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ཐོག་གོང་ས་མཆོག་གི་མཛད་འཆར་དང་འབྲེལ་བའི་གནས་ཚུལ་བཀོད་པར་གཞིགས་ན་ཕྱི་ཚེས་ཉི་ཤུ་དགུ་དང་སུམ་ཅུ་ཉིན་གཉིས་ཀྱི་སྔ་དྲོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་དང་ཚེས་སུམ་ཅུ་སོ་གཅིག་གི་སྔ་དྲོར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་རྒྱུ་རེད་འདུག་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་གཅིག་རེས་གཟའ་ཟླ་བའི་ཉིན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གསུང་ཆོས་རྭ་བར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་རེད་འདུག་གཞན་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཀྱང་འདི་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་བཞི་བར་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་སྒོར་བཅར་རྒྱུ་ཡིན་ཞིང་དེའི་རྗེས་སྲིད་སྐྱོང་མཆོག་ཟླ་བ་དང་པོའི་ཚེས་གཉིས་ཉིན་སྦེང་ལོར་དུ་ཕེབས་ཐོན་གནང་རྒྱུ་ཡིན་པ་དང་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་འཚོགས་འཆར་ཡོད་པའི་བོད་མིའི་བརྡ་འཕྲིན་འཕྲུལ་ལས་ཆེད་ལས་ཚོགས་འདུ་ཐེངས་གཉིས་པར་ཕེབས་རྒྱུ་བཅས་གཞུང་འབྲེལ་ཕྱོགས་ཕེབས་གནང་རྒྱུ་གཏན་འཁེལ་ཡོད་པ་དང་ཟླ་བ་དང་པོའི་ཚེས་ཉི་ཤུ་ལྔ་ཉིན་སྲིད་སྐྱོང་མཆོག་རྡ་རམ་ས་ལར་ཕྱིར་ཕེབས་ཀྱི་ལམ་བར་དུ་རྒྱ་གར་རྒྱལ་ས་ལྡི་ལིར་གཞུང་འབྲེལ་གྱི་ལས་དོན་བསྒྲུབ་འཆར་ཡོད་པ་བཅས་གནས་ཚུལ་ནང་གསལ་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཁ་སང་ཨོ་སི་ཀྲོ་ལི་ཡའི་རྒྱལ་ས་ཁེན་བེ་རའི་ནང་རྟེན་གཞི་བྱས་པའི་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་དུ་ཆེད་ཕེབས་གནང་འདུག་ལ། ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས། ཁོང་ལ་སྣེ་ལེན་ཞུས་ནས་སྐུ་ཚབ་དོན་གཅོད་ཁང་གི་ཐུགས་འགན་བཞེས་ཕྱོགས་དང་ཉེ་བའི་ལོ་ཤས་ནང་མ་བསྐུལ་དང་བླངས་ཀྱི་སྒོ་ནས་ལས་དོན་གལ་ཆེ་བ་གང་སྤེལ་ཡོད་མེད་ཀྱི་སྐོར་ལ་ཞུས་གནང་འདུག་ཞིབ་གསལ་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་ཞིབ་གསལ་སྙན་སྒྲོན་ཞུས་གནང་གི་རེད།
བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཨོ་སི་ཀྲོ་ལི་ཡའི་རྒྱལ་ས་ཁེན་བེ་རའི་ནང་རྟེན་གཞི་གནང་བའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནང་ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་ཆེད་ཕེབས་གནང་སྐབས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་སྣེ་ལེན་གཟབ་རྒྱས་ཞུས་པ་དང་སྐུ་ཚབ་དོན་གཅོད་ཁང་གི་ལས་འགན་དང་དམིགས་ཡུལ། ཉེ་དུས་ལས་དོན་ཇི་བརྩམས་སོགས་ཀྱི་སྐོར་ངོ་སྤྲོད་གནང་བ་དང་སྦྲགས་སྐུ་ཚབ་དོན་གཅོད་མཆོག་གིས་བོད་ཀྱི་ཆབ་སྲིད་བཙོན་ཟུར་སྐུ་ཞབས་མགོ་ལོག་འཇིགས་མེད་ལགས་ཀྱིས་བློས་གཏོང་ཆེན་པོ་གནང་སྟེ་བོད་ནང་གི་བོད་མི་རྣམས་ཀྱི་འབོད་སྒྲ་ཁག་ཇེ་ཆེར་སྤེལ་བ་དང་བོད་ཀྱི་བདེན་དོན་ཆེད་ཕྱག་ལས་གནང་རྒྱུའི་ཆོད་སེམས་བརྟན་པོ་དང་ཤུགས་ཆེ་ཡོད་པ་ཁག་ལ་བཀའ་དྲིན་བསམ་ཤེས་དང་ཡི་རངས་བསྔགས་བརྗོད་དེ་བཞིན་ཐུགས་རྗེ་ལེགས་འབུལ་སོགས་གནང་འདུག་དེའི་སྐོར་ཨོ་སི་ཀྲོ་ལི་ཡའི་སྐུ་ཚབ་དོན་གཅོད། ཀརྨ་སེང་གེ་ལགས་ལ་ཞལ་བརྡ་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། དེ་རིང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས Australia སྐུ་ཚབ་དོན་གཅོད་ལས་ཁུངས་ལ་ཕེབས་གནང་སོང་ཨ་ནི་ཁོང་དོན་གཅོད་ལས་ཁུངས་ལ་ཕེབས་པར་དོན་གཅོད་ངོས་ནས་ཨ་ནི་དགའ་བསུ་དང Australia སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ཅིག་ལས་དོན་ག་རེ་ག་རེ་གནང་གི་ཡོད་མེད་དེ་འདྲའི་ངོ་སྤྲོད་ཞུ་ཡ་བྱུང་སོང་ཨ་ནི་རྩ་བའི་མགོ་ལོག་འཇིགས་མེད་ལགས་ད་ང་ཚོ་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ཞིག་ཆགས་བསྡད་ཡོད་རེད་ཁོང་སྔོན་མ་བོད་དུ་བཞུགས་པའི་སྐབས་ལ་ཡིན་ནའང་ད་བོད་ཀྱི་རྩ་དོན་གྱི་ཆེད་དུ་བློས་བཏང་ཆེན་པོ་གནང་ཡོད་རེད་ཕྱིས་སུ་ད་ཅིག་བཙན་བྱོལ་ལ་ཕེབས་པའི་རྗེས་སུ་རྒྱལ་སྤྱིའི་ནང་ལ་བོད་དོན་གྱི་ཆེད་དུ་ད་ཅིག་ལས་འགུལ་སྣེ་མང་ཞིག་དེ་འདྲས་སྤེལ་གནང་གི་ཡོད་རེད་དེ་འདྲས་ཡིན་དུས་ཙང་ནས་ཁོང་བོད་ཀྱི་ད་ཅིག་གི་རྩ་དོན་གྱི་ཆེད་དུ་ལས་དོན་གནང་པ་ཚང་མ་ལོག་ལ་ཨ་ནེ་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུ་ཡ་བྱུང་སོང་ཟེར་ཞུ་ཡ་ཡིན།
ཡང་བོད་ཀྱི་ཆབ་སྲིད་བཙོན་ཟུར་སྐུ་གཞོགས་མགོ་ལོག་འཇིགས་མེད་ལགས Australia ནང་དུས་ཡུན་ག་ཚོད་རིང་བཞུགས་ཞག་གནང་གི་ཡོད་མིན་སོགས་གནས་འདྲི་ཞུས་པས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་གསུངས་དོན། མགོ་ལོག་འཇིགས་མེད་ལགས་དེ་ཕེབས་ཡ་དེ་ཁོ་རང་གེར་གི་ཅིག་སྐུ་མཆེད་ཐུག་ཡ་དང་དེ་འདྲས་ཀྱི་ཕེབས་གནང་ཡིན་ས་རེད་ཨ་ནི་དེ་ཡི་ཞོར་ལ་དེ་རིང་དེ་ལས་ཁུངས་ལ་ཆེད་དུ་མངགས་ནས་ཕེབས་སོང་ང་ཚོ Canberra ལ་ད་ལྟ་ཕ་ཁོ་རང་བཞུགས་ཡ་དེ Sydney དེ་བ་ལ་བཞུགས་ཀྱི་འདུག་ར་བ། ཨེ་འདི་ཉི་མ་ག་ཚོད་བཞུགས་ཀྱི་ཡོད་མེད་དེ་དམིགས་བསལ་གང་ཡང་ཧ་གོ་མ་སོང་ཉི་མ་ཁ་ཤས་བཞུགས་གནང་གི་ཡོད་ས་རེད་ལའང་དེའི་ཆེད་དུ་དེ་གཅིག་ཁོ་རང་གཞུང་འབྲེལ་ཕེབས་པ་དེ་འདྲ་གང་ཡང་མི་འདུག་རྩ་ནས་དེ་ངས་ཞིབ་ཕྲ་ཞེ་དྲག་ཧ་གོ་མ་སོང་ལགས། སྐུ་གཞོགས་མགོ་ལོག་འཇིགས་མེད་ལགས་ཀྱིས་དོན་གྲུབ་དབང་ཆེན་ལགས་ལ་ཕྱག་རོགས་གནང་སྟེ་བོད་ནང་གི་དངོས་ཡོད་གནས་སྟངས་ཁག་གི་སྐོར་གློག་བརྙན་འཇིགས་བྲལ་ཞུ་བ་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱལ་སྤྱིའི་ཨོ་ལམ་པིག་རྩེད་འགྲན་འགོ་བཙུགས་ལ་ཉེ་བའི་སྐབས་སུ་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་གི་རྒྱལ་སྤྱིའི་གསར་འགོད་པ་ཚོར་འགྲེམས་སྤེལ་གནང་བ་དང་རྒྱལ་སྤྱིའི་ནང་ལ་ཡང་ཤུགས་ཆེ་ཁྱབ་སྤེལ་བྱུང་བར་བརྟེན་ནས་མགོ་ལོག་འཇིགས་མེད་ལགས་དང་དོན་གྲུབ་དབང་ཆེན་ལགས་གཉིས་ཀ་ལ་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་ཞུས་ནས་སྡུག་སྦྱོང་མནར་གཅོད་ཚད་ལས་བརྒལ་བ་བཏང་རྗེས་བཙོན་གྲོལ་བཏང་བའི་རྗེས་སུ་ཡང་སྐུ་གཞོགས་མགོ་ལོག་འཇིགས་མེད་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ཐོག་བཙན་དབང་བྱེད་མུས་ལ་མུ་མཐུད་ནས་ངོ་རྒོལ་གནང་བའི་རྐྱེན་གྱིས་འཛིན་བཟུང་བཙོན་འཇུག་ཐེངས་མ་གཉིས་ཙམ་ཞུས་པ་མ་ཟད་ཁོང་ལ་སྡང་ཟུག་ཆེན་པོ་བྱས་པའི་རྐྱེན་གྱིས་ཁོང་བཙན་བྱོལ་དུ་བྲོས་བྱོལ་ལ་ཕེབས་འདུག་ཁོང་བཙན་བྱོལ་ནང་བྲོས་བྱོལ་དུ་ཕེབས་པའི་རྗེས་སུ་ཡང་བོད་དོན་ཆེད་འཛམ་གླིང་གི་ས་གནས་གང་སར་ལས་འགུལ་སྤེལ་དང་སྤེལ་མུས་ཡིན་སྟབས་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་འདི་ག་ཨ་མི་རི་ཀའི་རྒྱལ་ས Washington ལ་རྟེན་གཞི་གནང་བའི། National Endowment for Democracy འམ་ཨ་རིའི་རྒྱལ་ཡོངས་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གསར་འཛུགས་གནང་སྟེ་ལོ་བཞི་བཅུ་ཧྲིལ་པོ་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཁོང་ལ་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་འབུལ་ལམ་ཞུས་འདུག་ཁོང་ལ་སྙན་གྲགས་ཆེ་བའི་གཟེངས་རྟགས་དེ་ཐོབ་པར་ཐུགས་ཚོར་ཇི་བྱུང་སྐོར་སྐབས་དེར་གནས་འདྲི་ཞུ་སྐབས་ཁོང་གིས་དགའ་སྐྱོ་ཟུང་འབྲེལ་གྱི་ཚོར་བ་བྱུང་སྐོར་གསུངས་དོན།
འོ་ལགས་སོ་དེ་ནས་ད་ཁར་སང་དམངས་གཙོ་དེ་སྙིང་སྟོབས་བྱ་དགའ་དེ། སྤྲད་པའི་སྐབས་ལ་དྭགས་ཀྱི་ང་རང་ལ་སེམས་ཚོར་བའི་ན་གྱི་ལྟ་བས། དགའ་སྐྱོ་གཉིས་ཆ་གཉིས་ཚོགས་ཁོ་ཐག་ནི་ངའི་ད་ལྟའི་དགའ་བདེའི་བཟང་ཐོག་ཏུ་ལངས་ཡིན། ད་སྐར་གྱི་ན་གྱི་དགའ་དགའ་བའི་འདྲ་བོ་ན་ད་ང་ཚོ་ང་རང་ཡང་ན་བོད་ནང་ནས་ཅིག་ལས་སྐྱོ་འདྲ་བའི་གང་ལ་གང་འཚམ་ཅེས་རེ་ཞིག་ལོག་ཡོང་རེ་ཅིག་ལས་འགུལ་རབ་དང་རིམ་པ་ཅིག་སྤེལ་ཏེ། དེ་རྐྱེན་ནི་ད་ང་ཚོ་ང་གང་ཟག་སྒེར་བ་ཟེར་གྱི་སྤྲད་སོང་ཡིས་ཀྱང་དམིགས་བསལ་དགའ་གཏོང་ཡང་དེ་ཅང་མི་འདུག་དེ་ཡིན་ན་ར། ད་བོད་ཀྱི་རྩ་དོན་ད་ཅིག་འཐབ་རྩོད་འདི་ཕྱོགས་ལ་ཅིག་ད་ཨ་རིའི་ད་མང་གཙོ་ཚོགས་པ་དེ་སྒྲིག་འཛུགས་གི་ངོས་ནས་བག་ཅིག་བདག་པོ་བརྒྱབ་ནས་ང་ཚོ་ལ་ཅིག་བག་ཅིག་ཁོང་ཞུ་ཡ་ཁྱེད་དང་ཁྱེད་དང་མཉམ་དུ་ཡོད་ཟེར་ཡ་གི་བག་གི་རྒྱབ་སྐྱོར་གི་རྣམ་པ་འདི་ནི་མཚོན་རྒྱབ་སྐྱོར་རྣམ་པ་ཤུགས་ཆེན་པོ་བཟོ་བཅས་ན་འོ་དེ་ལ་ཅིག་ཧ་ཅང་དགའ་སོང། ང་ཚོའི་འཐབ་རྩོད་དེ་ལ་བདག་པོ་རྒྱག་གི་ཡོད་བ་དང་ང་ཚོ་ལ་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་འོས་པ་མཚོན་གི་ཡོད་འདུག་ཡོད་ཡོད་ཆ་ནས་དེ།

བྱ་དགའ་འདི་ལེན་ཐུབ་ན་འགྲོ་བ་བསམ་གྱི་ཡང་གཅིག་ཚོགས་ན་གཅིག་ཁུར་དགོས་སེམས་ཚོར་ཟེར་དགོས་ན་རང་ད་ལྟ་ཅིག་ཡོད་འོ་གཅིག་དེ་འདྲའི་ཅིག་སྐྱེས་སོང་འོ་དེ་འདྲའི་ཅིག་མཐའ་ཡང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཀྱིས་བོད་ནང་གི་བོད་རིགས་སྤུན་ཟླ་རྣམས་ལ་བརྡ་ལན་གནང་དོན།
བོད་ནང་ལ་ཡོད་ནི་ད་ཅིག་ང་རང་གི་འཐབ་གྲོགས་ཡིན་ན་རེ་རེ་གྲོགས་པོ་གྲོགས་མོ་ཡིན་ན་རེ་རེ་དེ་ད་བོད་ནང་ན་ཡོད་ནི་ཚང་མ་ད་ཐང་ཅིག་ང་ཚོའི་འཐབ་རྩོད་འདི་ལ་ཅིག་གསོན་ཤུགས་སྤྲད་འདི་ག་ཅིག་ང་ཚོའི

ཁྱེད་རང་ཚོ་སྙིང་སྟོབས་མ་ཞུམ། བོད་མི་ཐུ་ནུ་ཡག་གི་འཐབ་རྩོད་ཕྱོགས་ལ་ཤུགས་རྒྱོབ་ད་ང་ཚོའི་དངོས་གནས་ན་རྒྱབ་སྐྱོར་གནང་གི་ཡོད་ཟེར་ཡག་གི་དེའི་བརྡ་རྟགས་བརྡ་ལན་ཟིག་འདི་ཟེར་གོ་ན་ཆོག་གོ་འབོད་སྐུལ་ཟེར་གོ་ན་ཆོག་གོ་སེམས་ཤུགས་བར་མ་དུ་བཀྲ་ཐུབ་ཀྱི་ཐུབ་གོ་གྱི་རེད་བསམ་པའི་ང་རང་གི་འོ་དེ་འདྲ་ཞིག་ལ་ཡིད་ཆེས་བྱེད་གི་ཡོད་ལགས་སོ་ཐུགས་རྗེ་གནང།
ཡང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་སྐུ་གཞོགས་མགོ་ལོག་འཇིགས་མེད་ལགས་ལ། གོང་ཞུས་གཟེངས་རྟགས་དེ་ཙམ་མ་ཟད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་དམ་པ་དེའི་མཚན་ཐོག་གི་སྙིང་སྟོབས་ཀྱི་གཟེངས་རྟགས་ཀྱང་འབུལ་ལམ་ཞུས་ཡོད་པ་རེད། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ནུབ་བྱང Washington མངའ་སྡེའི་གྲོང་ཁྱེར Seattle ནང་གི་དང་བླངས་བོད་དོན་ཞུ་གཏུག་པ་རྣམས་ཀྱིས་གྲོས་ཚོགས་འཐུས་མི Rick Larsen ལགས་ནས་ཨ་རི་གྲོས་ཚོགས་ནང་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་གནང་དགོས་སྐོར་དྲ་རྒྱ་ཐོག་ནས་ཁོང་གི་ལས་བྱེད་པའི་ལྷན་དུ་མཇལ་འཕྲད་ཞུས་སྐབས་འབོད་སྐུལ་གནང་འདུག་དེ་ཡང་ཨ་རི་ནུབ་བྱང་མངའ་སྡེ Washington ནང་གི་གྲོང་ཁྱེར Seattle ནང་གི་དང་བླངས་བོད་དོན་ཞུ་གཏུག་གནང་མཁན་གྱི་ཚོགས་མི་བློ་བཟང་བསྟན་འཛིན་ལགས་ཀྱིས་ཨ་རི་གྲོས་ཚོགས་འཐུས་མི Rick Larsen ལགས་ཀྱི་ལས་བྱེད Jessica Corbman ལགས་དང Jay Golden ལགས་རྣམ་གཉིས་དྲ་རྒྱ་བརྒྱུད་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་མཇལ་འཕྲད་ཞུས་ནས་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་འདུག་དེ་ནི་ཨ་རིའི་མངའ་སྡེ Washington ནང་གི་དང་བླངས་བོད་དོན་ཞུ་གཏུག་ཚོགས་པས་མངའ་སྡེ་དེའི་ནང་ཨ་རི་གྲོས་ཚོགས་འཐུས་མི་བཅུ་ཡོད་པ་རྣམས་ལ་བོད་དོན་ཞུ་གཏུག་གནང་རྒྱུའི་ཆ་ཤས་ཞིག་ཡིན་པ་དང་ད་བར་ཨ་རི་གྲོས་ཚོགས་འཐུས་མི Pramila Jayapal ལགས་དང Adam Smith། Suzan DelBene། Rick Larsen། Kim Schrier དང Marie Perez བཅས་དང་ཁོང་རྣམས་ཀྱི་ལས་བྱེད་རྣམ་པའི་ལྷན་དུ་མཇལ་འཕྲད་ཀྱིས་འབོད་སྐུལ་གནང་ཟིན་འདུག་ལ། བདུན་ཕྲག་འགའ་ཤས་རྗེས་སུ་གྲོས་ཚོགས་འཐུས་མི་གཞན་རྣམས་དང་མཇལ་འཕྲད་ཞུས་ནས་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་འཆར་འདུག་བློ་བཟང་ཚེ་རིང་ལགས་ཀྱིས་སྐབས་དེར་ཨ་རི་གྲོས་ཚོགས་འཐུས་མི Rick Larsen ལགས་ཀྱི་ལས་བྱེད་རྣམ་གཉིས་ལ་ཐུགས་རྗེ་ཆེ་ཞུས་པ་དང་འབྲེལ་བོད་ཀྱི་བདེན་མཐའ་གསལ་ཐབས་ཀྱི་བོད་དོན་ཆེད་ཀྱི་ཁྲིམས་འཆར HR ལྔ་བརྒྱ་སུམ་ཅུ་སོ་གསུམ་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུས་པ་དང་ཁྲིམས་འཆར་དེ་ནི་འདི་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བཀའ་འཁྲོལ་གནང་བ་ཞིག་ཡིན་པ་རེད། ད་དུང་ཁོང་གིས་བོད་དང་ཨ་མི་རི་ཀ་གཉིས་བར་གྱི་འབྲེལ་ལམ་གལ་ཆེ་ཡིན་པ་དང་རྩ་བའི་གོང་ཞུས་ཁྲིམས་འཆར་ལ་ཨ་རིའི་སྲིད་དོན་ཚོགས་པ་ཆེ་གྲས་གཉིས་ཀས་རྒྱབ་སྐྱོར་གནང་ཡོད་པ་མངའ་སྡེ་དེའི་ནང་བོད་མི་གཞིས་སྤོ་གནང་བའི་ལོ་རྒྱུས་སོགས་སྙན་གསེང་ཞུས་པ་མ་ཟད་བོད་མི་རྣམས་ཀྱིས་གྲོས་ཚོགས་འཐུས་མི་ཁོང་དང་ལས་བྱེད་རྣམས་མཇལ་འཕྲད་གནང་འདོད་ཡོད་པའི་སྐོར་སོགས་ཞུས་འདུག་ཨ་རི་གྲོས་ཚོགས་འཐུས་མི་རིག་ལཱར་སན་ལགས་ཀྱི་ལས་བྱེད་ཇེ་སི་ཀ་ཁོར་མན་ལགས་ཀྱིས་གྲོང་ཁྱེར་ཨེ་མན་སི། ལིན་ཝུད། ཨེ་བྷ་རེད་བཅས་ནང་བོད་མི་གནས་བཞུགས་གནང་གི་ཡོད་པ་མཁྱེན་རྟོགས་བྱུང་བར་དགའ་ཚོར་སྐྱེས་པ་དང་ཁོང་གིས་ཀྱང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་འདོད་ཡོད་པའི་སྐོར་སོགས་གསུངས་འདུག་ཡང་ལས་བྱེད་ཇེ་ཨི་གོལ་ཌེན་ལགས་ཀྱིས་བློ་བཟང་ཚེ་རིང་ལགས་ནས་དུས་ཚོད་བཏོན་གནང་སྟེ་ཁོང་གི་ཡིག་ཚང་ལ་འབྲེལ་བ་གནང་བར་ཐུགས་རྗེ་ཆེ་ཞུས་པ་དང་འབྲེལ་བོད་ནང་གི་གནས་ཚུལ་སྤྱི་དང་ལྷག་དོན་དུ་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་དང་རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ངོས་འཛིན་ཞུ་ཕྱོགས་ལ་ཐེ་ཇུས་བྱེད་བཞིན་པའི་གནད་དོན་སོགས་ལ་ཐུགས་འཚབ་ཆེན་པོ་འབྱུང་གི་ཡོད་པའི་སྐོར་གསུངས་ཡོད་པའི་གནས་ཚུལ་འདུག། ཨོ་སི་ཀྲོ་ལི་ཡའི་བོད་དོན་ལྷན་ཁང་གི་ཚོགས་མི་གཉིས་ནས་བོད་དོན་གདུང་སེམས་མཉམ་སྐྱེད་མཚོན་ཆེད་བོད་མིའི་སྒྲིག་འཛུགས་ཀྱི་ལག་དེབ་སྔོན་པོའི་ལས་གཞིའི་ནང་ལ་མཉམ་ཞུགས་གནང་འདུག་ལ། ཁོང་གཉིས་ནི་ལག་ཁྱེར་སྔོན་པོའི་ལས་གཞིའི་ནང་ལ་འཛུལ་ཞུགས་གནང་མཁན་གསར་ཤོས་དེ་ཡིན་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན། འདི་ལོའི་ཕྱི་ཟླ་བཅུ་པའི་ནང་ཨོསྟྲ་ལི་ཡའི་བོད་དོན་ལྷན་ཚོགས་ཀྱི་ཚོགས་མི་ཌོག་ཊར་ཛོ་ཡི་ལགས་ཀྱིས་དབུ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་རྡ་རམ་ས་ལར་ཆེད་ཕེབས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་པ་དང་བོད་མི་མང་སྤྱི་འཐུས་ལྷན་ཁང་དུ་ཆེད་བཅར་ཞུས་པའི་ཚོགས་མིའི་ཁོངས་སུ་ཡོད་པ་ཀྲོམ་བེན་ཀྲིད་ལགས་དང་ཨི་ལེ་ནི་བེན་ཀྲིད་ལགས་རྣམ་གཉིས་ཀྱིས་བཙན་བྱོལ་བོད་མིའི་གནས་སྟངས་དངོས་སུ་མཐོང་བ་དེས་ཁོང་གཉིས་ལ་སེམས་འགུལ་ཆེན་པོ་ཐེབས་ནས་ཨོ་སི་ཀྲོ་ལི་ཡའི་ནང་དུ་ཡོད་པའི་ཕྱོགས་བཞུགས་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཐུག་འཕྲད་ཐེངས་གཉིས་ཙམ་གནང་ནས་ཁོང་གཉིས་ཀྱི་ངོས་ནས་བཙན་བྱོལ་སྤྱི་ཚོགས་ལ་ཞབས་འདེགས་ཇི་ལྟར་བསྒྲུབ་ཐུབ་མིན་གྱི་ཐོག་བགྲོ་གླེང་གནང་བའི་རྗེས་ལག་དེབ་སྔོན་པོའི་ཚོགས་མིའི་ཁོངས་སུ་འཛུལ་ཞུགས་བྱ་རྒྱུའི་ཐག་གཅོད་གནང་བ་ཞིག་ཡིན་འདུག་ལ། སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཁོང་གཉིས་ལ་ཐུགས་རྗེ་ཆེ་ཞེས་ཞུས་གནང་བཞག་ལག་དེབ་སྔོན་པོ་ནི་བོད་མིའི་སྒྲིག་འཛུགས་ཀྱིས་ཕྱི་རྒྱལ་བ་དཔལ་འབྱོར་གྱི་ཐོག་ནས་བོད་དོན་རྒྱབ་སྐྱོར་གནང་འདོད་ཡོད་མཁན་ཚོའི་ཆེད་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ལས་གཞི་འགོ་འཛུགས་གནང་བ་ཞིག་ཡིན་འདུག་ཅིང་ཤེས་གསལ་ལྟར་ན་ད་ལྟ་བར་དུ་བོད་དོན་གདུང་སེམས་མཉམ་སྐྱེད་མཚོན་ཆེད་ལག་དེབ་སྔོན་པོའི་ལས་གཞིའི་ནང་ལ་མཉམ་ཞུགས་གནང་མཁན་ཕྱི་རྒྱལ་བ་མི་གྲངས་བདུན་སྟོང་ཙམ་བྱུང་ཡོད་འདུག་ལས་གཞི་འདི་བརྒྱུད་ནས་ཞལ་འདེབས་བྱུང་བའི་དངུལ་རྣམས་བཙན་བྱོལ་བོད་མིའི་སྤྱི་ཚོགས་ཡར་རྒྱས་དང་བོད་མིའི་འཕྲོད་བསྟེན་དང་ཤེས་ཡོན་སོགས་ཀྱི་ཐོག་བེད་སྤྱོད་གནང་གི་ཡོད་འདུག། ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་དམར་ཤོག་གི་གཙོ་འཛིན་ཟུར་པ་མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུ་བཅུག་འདུག་པ་དེ་དག་ནི་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་དང་འཁྱོག་བཤད་དེ་དག་བོད་མི་ཚོས་ཡིད་ཆེས་སླེབས་ཐབས་ཀྱི་སྲིད་བྱུས་ཤིག་ཡིན་པ་བོད་ཀྱི་རྒྱལ་ས་ལྷ་སར་བཅའ་སྡོད་རང་ཉིད་ཀྱི་བདེ་འཇགས་ལ་འཇིགས་ཏེ་མིང་འབོད་མ་བྱས་པའི་བོད་མི་ཞིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། མའོ་ཙེ་ཏུང་དྲན་གསོ་བྱས་པའི་རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱི་ཡིག་ཆ་ཁག་ནང་མའོ་ཙེ་ཏུང་གིས་བོད་ལྗོངས་ཞི་བའི་བཅིངས་འགྲོལ་བཏང་ནས་བོད་མིར་འོད་སྟོང་འཕྲོ་བའི་མདུན་ལམ་གཏོང་ལུགས་སོགས་བཀོད་འདུག། འོན་ཀྱང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་རང་ཉིད་ཀྱི་བསམ་ཚུལ་བརྗོད་མཁན་བོད་ནང་གི་བོད་མི་དེས་དུས་དྲན་སྲུང་བརྩི་འདི་རིགས་བྱེད་པའི་སྐབས་ལོ་རབས་བཞི་བཅུ་དང་ལྔ་བཅུའི་ནང་བོད་མིའི་གནས་སྟངས་ཧ་ཅང་དབུལ་ཞིང་ཕོངས་པ་ཡིན་པའི་མཚོན་ཐབས་སུ་པར་རིས་འགྲེམས་སྤེལ་བྱས་པ་དང་བོད་བཅིངས་འགྲོལ་བཏང་རྗེས་བོད་མིའི་གནས་སྟངས་ཡར་རྒྱས་ཕྱིན་ལུགས་སོགས་འགྲེལ་བརྗོད་བྱེད་བཞིན་ཡོད་ནའང་དོན་དངོས་ཐོག་ད་སྐབས་བོད་མི་སུ་འདྲ་ཞིག་གིས་མང་ཚོགས་ལ་བོད་ཀྱི་དངོས་ཡོད་ལོ་རྒྱུས་དང་ལྷག་དོན་དུ་དེ་སྔ་བོད་རང་བཙན་ཡིན་པའི་ལོ་རྒྱུས་སོགས་འགྲེལ་བརྗོད་བྱེད་མཁན་རྣམས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱེད་ཀྱི་ཡོད་པ་འགྲེལ་བརྗོད་བྱུང་ལ་ཁོང་གིས་དཔེར་ན་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་འགོ་སྟོད་དུ་སྣ་དཀར་རྩེ་རྫོང་ཁུལ་དུ་བོད་མི་གཉིས་ཀྱིས་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཡིན་པའི་ཡི་གེ་དང་རྒྱལ་དར་སོགས་བདག་ཉར་བྱས་པའི་ཉེས་མིང་འོག་ལོ་དགུའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་འགྲེལ་བརྗོད་གནང་བྱུང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་མའོ་ཙེ་ཏུང་གིས་བོད་ལ་དབང་བསྒྱུར་བྱས་པའི་དུས་སྐབས་དེ་ནི་བོད་ཀྱི་རིག་གཞུང་དང་ཆོས་ལུགས། སྲིད་འབྱོར་གང་གི་ཆ་ནས་ཉམས་ཆག་ཆེ་ཤོས་ཕྱིན་པའི་དུས་ཚོད་སྡུག་ཤོས་ཤིག་ཡིན་པ་གསུངས་བྱུང་ལ། བོད་ཞི་བས་བཅིངས་འགྲོལ་བཏང་ཡིན་ཟེར་བ་དེ་ནི་དོན་དངོས་ཐོག་རྒྱ་ནག་དམར་ཤོག་གི་བཙན་འཛུལ་ལ་ངོ་རྒོལ་བྱེད་མཁན་བོད་མི་ཚོ་རྩ་མེད་བཏང་བའི་རྗེས་བོད་མི་རྣམས་འུ་ཐུག་ཐབས་ཟད་དེ་མཐར་བཙན་གྱིས་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་དེ་བཞག་དགོས་བྱུང་ཡོད་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། མའོ་ཙེ་ཏུང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོར་བོད་ནང་དམག་དཔུང་བཏང་སྟེ་བོད་བཙན་བཟུང་བྱས་པ་ནས་བཟུང་གི་ཐོག་མར་གྱི་ལོ་ངོ་ཉི་ཤུ་གཅིག་པོའི་ནང་བོད་མི་ས་ཡ་གཅིག་དང་འབུམ་གཉིས་ཙམ་རྐྱེན་ལམ་དུ་བཏང་བ་དང་བོད་ཀྱི་དགོན་སྡེ་དང་ལྷ་ཁང་དྲུག་སྟོང་ལྷག་གཏོར་བཤིག་བཏང་བ་བོད་ཀྱི་རང་བྱུང་ཁོར་ཡུག་ལ་ཉམས་ཆག་ཚད་མེད་བཏང་ཡོད་པ་བཅས་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་ཡོད་པ་རེད།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གིས་ཨ་མི་རི་ཀའི་ཉམས་ཞིབ་ལས་ཁང་ཞིག་དང་གནད་དོན་དབྱེ་ཞིབ་པ་གཉིས་ལ་དམ་དྲག་ཉེས་ཆད་འགེལ་བཞག། དེ་ཡང་ཨེ་པི་གསར་ལས་ཁང་གིས་པི་ཅིང་ནས་ཁ་སང་གནས་ཚུལ་སྤེལ་བའི་ནང། རྒྱ་ནག་གིས་ཨ་མི་རི་ཀའི་ཉམས་ཞིབ་ལས་ཁང་ཞིག་དང་གནད་དོན་དབྱེ་ཞིབ་པ་མི་སྒེར་པ་གཉིས་ཀྱིས་ཤིན་ཅང་ས་ཁུལ་གྱི་གྲངས་ཉུང་ཨུ་གུར་ཁ་ཆེའི་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཐོག་རྒྱ་ནག་གིས་དྲག་གནོན་བྱ་བཞིན་པའི་གནས་ཚུལ་རྒྱ་ཁྱབ་ཆེན་པོས་བཀོད་སྤེལ་བྱས་པར་བརྟེན་རྒྱ་ནག་ཁོང་ཁྲོ་ལངས་ནས་གནད་དོན་དབྱེ་ཞིབ་པ་ཁོང་གཉིས་དང་ཨ་མི་རི་ཀའི་ཉམས་ཞིབ་ལས་ཁང་དེར་དམ་དྲག་ཉེས་ཆད་འགེལ་རྒྱུ་ཡིན་ལུགས་བཤད་བཞག་རེས་གཟའ་མིག་དམར་ཉིན་གྱི་མཚན་མོ་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཟེར་བས་གསལ་བསྒྲགས་ཤིག་བྱས་པའི་ནང། ཨ་མི་རི་ཀའི Los Angeles གྲོང་ཁྱེར་ནང་རྟེན་གཞི་བྱས་པའི་ཉམས་ཞིབ་དང་གནས་སྡུད་རེའུ་མིག་གྲངས་ཐོར་དབྱེ་ཞིབ་བྱ་མཁན་ཁ་རོན་ཞེས་པའི་ལས་ཁང་དང། ལས་ཁང་དེའི་ཞིབ་དཔྱོད་ངེས་སྟོན་པ་ཨི་པུད་ཤུ་ལགས་དང། བདེ་སྲུང་གོང་འཕེལ་སློབ་གཉེར་ཁང་གི་ཆ་ཤས་ཡིན་པ་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་དབྱེ་ཞིབ་གནང་མཁན་ནེ་ཁོལ་མོར་ཀིད་ལགས་རྣམ་གཉིས་རྒྱ་ནག་ཏུ་འགྲིམ་འགྲུལ་བྱ་རྒྱུ་བཀག་འགོག་བྱ་རྒྱུ་དང། རྒྱ་ནག་ནང་ཁོང་གཉིས་ཀྱི་དངུལ་དང་རྒྱུ་དངོས་ག་རེ་ཡོད་ཀྱང་ཚང་མའི་བདག་དབང་འཕྲོག་རྒྱུ། དེ་བཞིན་རྒྱ་ནག་གི་མི་སྒེར་དང་ཚོགས་པ་སོགས་ཀྱིས་ཁོང་གཉིས་དང་ཨ་མི་རི་ཀའི་ཁེ་གཉེར་ལས་ཁང་དེར་ཕར་སྤྲོད་ཚུར་ལེན་བྱེད་པ་དང་མཐུན་འགྱུར་བྱ་བ་སོགས་བྱེད་མི་ཆོག་པའི་དམ་དྲག་ཉེས་ཆད་འགེལ་རྒྱུ་ཡིན་པ་བཤད་བཞག་རྒྱ་ནག་གཞུང་གིས་ཨུ་གུར་ཐེ་བའི་ཁ་ཆེའི་གྲངས་ཉུང་མི་རིགས་སྟོང་ཕྲག་མང་པོ་ལག་ཤེས་སྦྱོང་བརྡར་ལྟེ་གནས་ཁང་ཅེས་པའི་ནང་བཟང་བཙོན་ལྟ་བུར་བཞག་ནས་སྡུག་སྦྱོང་མནར་གཅོད་གཏོང་བཞིན་པའི་གནས་ཚུལ་ཇེ་མང་ཐོན་བཞིན་ཡིན་ཀྱང་རྒྱ་ནག་གཞུང་གིས་རྒྱལ་སྤྱིའི་སྐྱོན་བརྗོད་དེ་ཚོར་ངོས་ལེན་བྱེད་ཀྱི་མེད་པ་རེད། རྒྱ་ནག་གིས་ཨུ་གུར་ཁ་ཆེའི་མི་རིགས་འཇོག་ཡུལ་སྡོད་ཁང་ཆེན་པོ་དེ་ཚོ་ད་ཆ་སྒོ་བརྒྱབ་ཟིན་ལུགས་བཤད་ཡོད་ཀྱང་བཟང་བཙོན་དེ་ཚོའི་བཙོན་པ་མང་པོ་བཙོན་ཁང་གཞན་དུ་གནས་སྤོས་ཀྱིས་བཙོན་འཇུག་ཁྲིམས་ཆད་འོག་བཞག་ཡོད་པ་དང། གྲངས་ཉུང་ཁ་ཆེའི་མི་རིགས་གནས་ཡུལ་ས་ཁུལ་ཁག་ཏུ་གསར་འགོད་པ་དང་ཕྱི་འབྲེལ་མི་སྣ་དེ་མིན་ཕྱི་མི་གཞན་འགྲོ་འོང་བྱ་རྒྱུར་རྒྱ་ནག་གིས་སྟངས་འཛིན་ནན་པོ་བྱ་བཞིན་པ་རེད། རྒྱ་གར་ཕྱི་སྲིད་བློན་ཆེན་སུབ་ར་མན་ཡམ་ཇཱའི་ཤང་ཁར་མཆོག་དང་ར་ཤི་ཡའི་ཕྱི་སྲིད་བློན་ཆེན་སེར་གེ་ལོ་རོབ་རྣམ་གཉིས་ར་ཤི་ཡའི་རྒྱལ་ས་མོ་སི་ཀཱོ་རུ་ཟླ་འདིའི་ཚེས་ཉི་ཤུ་བདུན་རེས་གཟའ་ལྷག་པའི་ཉིན་མཇལ་འཕྲད་བྱུང་སྟེ་དམག་ཆས་མཉམ་འབྲེལ་གྱིས་བཟོ་སྐྲུན་བྱས་པའི་གྲོས་མོལ་བྱུང་ཡོད་ལུགས་གསར་འགོད་ལྷན་ཚོགས་ཐོག་བརྗོད་འདུག། དེ་ཡང་ར་ཤི་ཡའི་ཕྱི་སྲིད་བློན་ཆེན་ལེ་རོབ་ཡིས་གྲོས་མོལ་རྗེས་གསར་འགོད་ལྷན་ཚོགས་ཐོག་གསུངས་པ་ཞིག་ཡིན་ཞིང་ཁོང་གིས་རྒྱལ་ཁབ་གཉིས་མཉམ་འབྲེལ་གྱིས་དམག་གི་གོ་མཚོན་བཟོ་སྐྲུན་བྱེད་པའི་འཆར་གཞི་ལ་མདུན་སྐྱོད་མངོན་གསལ་དོད་པོ་བྱུང་ཡོད་པ་དང་དེ་འདྲའི་མཐུན་ལམ་གྱི་འཐབ་ཇུས་ཀྱི་ངོ་བོ་ལྡན་པ་ཞིག་ཡིན་པ་མ་ཟད། རྒྱལ་ཁབ་གཉིས་ཀ་ལ་ཁེ་ཕན་ཡོད་པ་དང་ར་ཤི་ཡའི་གླིང་ཆེན་གྱི་སྲུང་སྐྱོབ་ལ་ཕན་ཐོགས་ཡོང་གི་ཡོད་པ་བཅས་བརྗོད་འདུག་དེ་བཞིན་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཇཱའི་ཤང་ཁར་གྱིས་ཁོང་དང་ལི་རོབ་གཉིས་ཀྱིས་རྒྱལ་ཁབ་གཉིས་བར་ཚོང་ལས་དང་མ་དངུལ་འཛུགས་ཕྱོགས་ཐད་ལ་གྲོས་བསྡུར་བྱས་པ་དང་ཡུ་ཀེ་རེན་དང་གྷ་ཛ་ཡི་རྩོད་རྙོག་གི་ཐད་ལའང་བཀའ་མོལ་བྱུང་ཡོད་པ་གསུངས་འདུག་ར་ཤི་ཡ་ཡིས་ཡུ་ཀེ་རེན་ཐོག་དྲག་པོའི་དཔུང་འཛུལ་བྱས་རྗེས་ནུབ་ཕྱོགས་རྒྱལ་ཁབ་ཁག་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ནང་ར་ཤི་ཡའི་ཐོག་ལ་དཔལ་འབྱོར་གྱི་ཉེས་ཆད་དང་གོ་མཚོན་ཚོང་འགྲེམས་ལ་སོགས་པར་བཀག་སྡོམ་ཤུགས་ཆེན་བྱས་པ་ནས་བཟུང་རྒྱ་གར་ནི་ར་ཤི་ཡའི་དཔལ་འབྱོར་མཐུན་གྲོགས་ལྟེ་བ་རུ་གྱུར་ཡོད་པ་རེད་འདུག། དེ་བཞིན་ར་ཤི་ཡ་ཡིས་རྡོ་སྣུམ་གྱི་ཐོན་སྐྱེད་ཕལ་ཆེ་བ་རྒྱ་གར་ལ་ཕྱིར་འཚོང་བྱས་ཏེ Brics ཞེས་པའི་བྷི་རཱ་ཛིལ། ར་ཤི་ཡ། རྒྱ་གར། རྒྱ་ནག། ལྷོ་ཨ་ཧྥི་རི་ཀ་བཅས་ལས་གྲུབ་པའི་རྒྱལ་ཁབ་སྲིད་གཞུང་ཕན་ཚུན་བར་གྱི་ཚོགས་པའི་ནང་རྒྱལ་ཁབ་གཉིས་ཀྱི་འབྲེལ་བ་ཇེ་བརྟན་དུ་བཏང་ཡོད་པ་རེད་འདུག་ཕྱི་སྲིད་བློན་ཆེན Jai Shankar གྱིས་གསུངས་དོན། རྒྱ་གར་ཕྱོགས་ནས་ར་ཤི་ཡ་དང་མཉམ་དུ་མ་འཛུགས་ཀྱི་ཆིངས་ཡིག་འཇོག་འདོད་ཡོད་པ་དང་ར་ཤི་ཡས་འགོ་ཁྲིད་པའི Eurasia དཔལ་འབྱོར་མཐུན་ཚོགས་དང་རང་དབང་གི་ཚོང་འབྲེལ་གྲོས་མཐུན་འཇོག་འདོད་ཡོད་པ་རེད་འདུག་དེ་མ་ཟད་རྒྱལ་ཁབ་གཉིས་ཀྱི་སྲིད་བློན་གཉིས་སང་ལོར་མཇལ་འཛོམས་གནང་རྒྱུའི་རེ་བ་ཡོད་པ་ཡང་བརྗོད་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གཞི་མེད་བསྙོན་འཛུགས་ཀྱིས་བརྙན་ཐུང་བཟོས་པའི་ལམ་ནས་གོང་ས་མཆོག་གི་མཚན་མཐོང་འཇགས་དང་ཆབས་ཅིག་བོད་དོན་རྒྱབ་སྐྱོར་གྱི་ནུས་ཤུགས་མེད་པ་བཟོ་རྒྱུའི་ངན་སེམས་བཅངས་ཡོད་ཀྱང་དོན་དངོས་ཐོག་གོང་ས་མཆོག་ལ་དད་གུས་དང་བོད་དོན་ལ་རྒྱབ་སྐྱོར་ཞུ་མཁན་མང་དུ་འགྲོ་གི་ཡོད་པའི་སྐོར་རབ་སྒང་ཚེ་ཕུན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འདི་ལོ་རྒྱ་ནག་གཞུང་གིས་མངགས་གཏོང་མི་སྣས་རྩ་མེད་བརྙན་ཐུང་སྒྲོག་འགྲེལ་བྱས་པའི་རྐྱེན་པས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཞུ་མཁན་ཉུང་རུ་འགྲོ་གི་མེད་དམ་བསམ་པ། དེ་དང་ཕྱོགས་མཚུངས་བོད་དོན་ལ་རྒྱབ་སྐྱོར་ཞུ་མཁན་ཡོ་རོབ་ཁུལ་ཉུང་རུ་འགྲོ་གི་མེད་དམ་བསམ་པའི་མི་ཁ་ཤས་ལ་བསམ་ཚུལ་ཡོང་གི་ཡོད་འདུག། དེ་འདྲ་སོང་ཙང་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་བདུན་ཉིན་དབྱིན་ལན་ཁུལ་བཅའ་བཞུགས་གནང་མཁན་བསྟན་འཛིན་ཀུན་དགའ་ལགས་སུ་ཞལ་པར་བརྒྱུད། ཡོ་རོབ་བྱང་རྒྱུད་ཁུལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་དོན་ལ་རྒྱབ་སྐྱོར་ཞུ་མཁན་ཉུང་རུ་འགྲོ་གི་ཡོད་མིན་ཐད་བཀའ་འདྲི་ཞུས་པའི་བཀའ་ལན་དུ། བོད་དོན་དང་འབྲེལ་བ་ཡོད་པའི་ཐོག་ནས་ནི་ལས་ཀ་བྱེད་མཁན་གྱི་གང་ཟག་ཅིག་འདུག་སེ་ཆགས་བསྡད་ཀྱི་ཡོད། ང་རང་གིས་འདུག་སེ་བལྟས་ཡོང་དུས་ཙང་ནས་རྩ་བའི་གྱང་ཟླ་བརྙན་ཐུང་འདིའི་བཀྲམ་གནང་མཁན་གྱི་དམིགས་ཡུལ་ངན་པ་བསམས་རེད་ད་ཁོ་རང་ཚོ་གི་ངོས་ནས་བོད་དོན་གྱི་ཐོག་ལ་ཡ་གནོད་སྐྱེལ་ཡ་ཨ་ནི་གཙོ་ཆེ་ཤོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་སྙན་གྲགས་འདི་རྩ་མེད་བཏང་ཡ་གི་དམིགས་ཡུལ་ངན་པ་ཅིག་འདུག་བསམས་རེད་ད་ཡིན་ནའི་འདི་དམིགས་ཡུལ་འདི་ཁོང་ཚོ་གི་ལམ་ལྷོང་བྱུང་ཡོག་མ་རེད་བོད་དོན་གྱི་ཐོག་ལ་ཡ་རྒྱབ་སྐྱོར་འདི་ཉུང་རུ་འགྲོ་སོང་རྩ་བ་ཉིད་ནས་བསམ་གྱི་མི་འདུག། ཡོ་རོབ་ཁུལ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པ་ཞུ་མཁན་ཚོས་ལོ་མང་པོའི་རིང་ཞབས་ལ་གཏུགས་ཏེ་ཤེས་ནས་དད་པ་སྐྱེས་ཏེ་དད་གུས་ཞུ་གི་ཡོད་ཙང་བརྙན་ཐུང་ཞིག་མཐོང་བ་ཙམ་གྱིས་དད་པ་ལོག་གི་མ་རེད། དེ་བཞིན་བོད་དོན་རྒྱབ་སྐྱོར་ཞུ་མཁན་རྣམས་ནས་ཀྱང་བོད་ཀྱི་སྔ་ཕྱིའི་གནས་སྟངས་ཚང་མ་ཤེས་པའི་སྒོ་ནས་རྒྱབ་སྐྱོར་ཞུ་གི་ཡོད་སྟབས་རྒྱབ་སྐྱོར་གྱི་རྨང་གཞི་བརྟན་པོ་རེད་ཐུགས་ཁྲལ་གནང་དགོས་དོན་མེད་ཅེས་དང། དེ་བཞིན་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ནས་ཡོ་རོབ་མངའ་ཁུལ་གྱི་བོད་དོན་རྒྱབ་སྐྱོར་གྱི་གནས་བབ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཞུ་མཁན་གྱི་རྣམ་པ་མཚོན་པའི་སྒོ་ནས་གསུང་དོན་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་འདིའི་སྒང་འགྲོ་བ་མིའི་སེམས་རྒྱུད་ལ་བྱམས་བརྩེའི་སློབ་གསོའི་ལམ་སྟོན་མཛད་མཁན་འགྲན་ཟླ་བྲལ་བ་ཞིག་ཡིན་ཙང། ཁོང་གི་མཛད་འཕྲིན་འཛམ་གླིང་ཁྱོན་ཡོངས་ལ་ཁྱབ་སྟེ་ཉི་ཤར་སྦར་མོས་དགབ་ཐུབ་ཐབས་མེད། བསམ་སྦྱོར་ངན་པོའི་སྒོ་ནས་བརྙན་ཐུང་འདི་བཏོན་ཏེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གུས་དང་མཇལ་ཁ་ཞུ་མཁན་ཉུང་རུ་འགྲོ་རྒྱུའི་བསམ་ངན་བཅངས་ཡོད་ཀྱང། དོན་དངོས་ཐོག་ཡོ་རོབ་གྲོས་ཚོགས་ཀྱི་འཐུས་མི་ཚོས་འཚང་ཁ་ཤིག་ཤིག་གིས་མཇལ་ཁ་ཞུས་ཡོད་ཅེས།
ད་ལྟ་ཡོ་རོབ་གྲོས་ཚོགས་འཐུས་མི་རབས་དང་རིམ་པ། གནས་ཚུལ་དེའི་རྗེས་ལ་ཤོག་སྒར་རྡ་རམ་ས་ལར་བཅར་ཡོད་རེད། སྐུ་མདུན་མཇལ་ཁ་ཞུས་རེད། འཛམ་གླིང་གི་ཆོས་ལུགས་མི་སྣ་ལྷག་པར་དུ་ང་རང་ཚོ་གནས་ཚང་རྒྱལ་ཁབ། ཆོས་ལུགས་ཧིན་དུའི་གི་ཆོས་ལུགས་བླ་ཆེན་མང་པོ་ཞིག་ཤོག་སྒར་རྡ་རམ་ས་ལ་བཅར་ཡོད་རེད། ལྷག་པར་དུ་ཨ་རིའི Biden སྲིད་གཞུང་གི་བོད་དོན་འབྲེལ་མཐུད་པ། ཨ་ཛ་ར་ཡི་རྣམས་དམིགས་བསལ་གྱི་ཆེད་མངགས་བཅར་བྱས་རྒྱ་གར་རྒྱལ་ས་ལྡི་ལི་ལ། མགྲོན་ཁང་ལ་སྐུ་མདུན་མཉམ་དུ་ཚོགས་འདུ་འཚོགས། ད་ལྟ་བོད་དོན་སྔར་རྒྱབ་སྐྱོར་བ་དེ་མང་བ་མཉམ་རུབ་ཐོག་ནས་ནུས་པ་གང་ཆེ། བོད་པ་ལ་དོན་ཐོག་ལ་ཕན་ཐོགས་ཁ་ཚ་དགོས་གཏུགས་ལས་དོན་ག་རེ་ག་རེ་བྱེད་དགོས་མིན་སྐུ་མདུན་གྱི་ལམ་སྟོན་ཞུས་བྱས་ནས་ཚོགས་འདུ་འཚོགས་པ་རེད་པ། ད་ལྟ་ཨ་ནི་ལྷག་པར་དུ་དེང་སང་ཡོ་རོབ་དང་ཨ་རི་དབྱིན་ཇི་རེད་བོད་དོན་སྒང་ལ་རྒྱབ་སྐྱོར་ཤུགས་ཆེར་དང་འཛམ་བུ་གླིང་ལ་བདེན་པ་ལ་དགའ་མཁན་ཞི་བདེ་ལ་དགའ་མཁན་དྲང་པོ་ལ་དགའ་མཁན་དེ་ག་དེ་ཚང་མ་རྒྱབ་སྐྱོར་ཡོད་པ་དེ་རྒྱབ་སྐྱོར་བརྟན་པོ་ཞེ་དྲག་རེད་རྒྱབ་སྐྱོར་ད་དུང་ཤུགས་ཆེར་འགྲོ་བ་དང་ཤུགས་ཆེར་འགྲོ་ཡག་གནས་སྟངས་རེད་མ་གཏོགས། རྒྱ་ནག་གུང་ཁྲན་ཏང་གིས་དུས་དང་རྣམ་པ་ཀུན་ཏུ་བོད་ཀྱི་རྩ་དོན་གྱི་གོང་བུའི་ནུས་ཤུགས་རྩ་མེད་བཟོ་ཐབས་ཀྱི་ཆེད་ཐབས་བརྒྱ་ཇུས་སྟོང་གི་ནུས་པ་བཏོན་གྱི་ཡོད་པ་བོད་མི་ཚང་མས་ཤེས་པའི་སྒོ་ནས་གོང་བུ་གཅིག་སྒྲིལ་གྱི་དཔལ་ཡོན་གོང་འཕེལ་གཏོང་དགོས་ཅེས་དང། དེ་བཞིན་ཡོ་རོབ་མངའ་ཁུལ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་སུད་བོད་མཐུན་ཚོགས་ཚོགས་པའི་ཚོགས་མི་ཡོངས་ཀྱིས་བོད་དོན་བདེན་མཐའ་མ་གསལ་དེ་སྲིད་ཀྱི་བར་དུ་མུ་མཐུད་བོད་དོན་ལ་རྒྱབ་སྐྱོར་ཞུ་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་སུད་བོད་མཐུན་ཚོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་རྗེས་དྲན་གྱི་ཉིན་བསྒྲགས་གཏམ་སྤེལ་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བདེ་ལེགས་སྨན་ཁང་གིས་གོ་སྒྲིག་གནང་སྟེ། ཉི་འོང་གི་ཨོ་ཀི་ས་མིག་ཆེད་ལས་སྨན་པ་ཚོས་བཞུགས་སྒར་རྡ་རམ་ས་ལར་འདས་པའི་ལོ་ཉི་ཤུ་ཙམ་རིང་བོད་མི་དང་རྒྱ་གར་གྱི་ཡུལ་མི་གཅིག་སྟོང་བརྒྱ་དང་བརྒྱ་གྱ་བདུན་ཙམ་ལ་རིན་པ་མེད་པའི་ཐོག་ནས་མིག་གི་སྨན་བཅོས་ཟིན་པ་ད་དུང་མུ་མཐུད་ནས་རྒྱུན་སྐྱོང་གནང་བཞིན་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བདེ་ལེགས་སྨན་ཁང་གིས་གོ་སྒྲིག་གནང་སྟེ་ཉི་ཧོང་གི་ཨོ་ཀ་མིག་གི་ཆེད་ལས་སྨན་པ་ཚོས་བཞུགས་སྒར་དུ། འདས་པའི་ལོ་ཉི་ཤུ་གི་རིང་བོད་མི་དང་རྒྱ་གར་ཡུལ་མི་གཅིག་སྟོང་གཅིག་བརྒྱ་བརྒྱད་ཅུ་གྱ་བདུན་ལ་རིན་མེད་ཀྱིས་མིག་གི་སྨན་བཅོས་ཟིན་པ་མུ་མཐུད་དུ་རྒྱུན་བསྐྱངས་ཀྱི་ཡོད་པ། རྒྱ་གར་རྡ་རམ་ས་ལར་རྟེན་གཞི་ཆགས་པ་བདེ་ལེགས་སྨན་ཁང་གིས་གོ་སྒྲིག་གནང་སྟེ་འདས་པའི་ལོ་ཉི་ཤུ་གི་རིང་ཉི་ཧོང་གི་ཨོ་ཀ་མིག་གི་ཆེད་ལས་སྨན་པ་གི་མཐུན་ཚོགས་ནས་རིན་མེད་ཀྱིས་ལིང་ཏོག་གཤགས་བཅོས་དང་མིག་ལ་སྨན་བཅོས་སོགས་རྒྱ་གར་ཡུལ་མི་དང་བོད་མི་གཉིས་ཀ་ལ་ཆད་མེད་དུ་གནང་བཞིན་པ་དེ་བར་ལམ་སྤྱི་ལོ་ཉིས་སྟོང་བཅུ་དགུ་གི་ལོ་ནས་ཏོག་དབྱིབས་ནད་ཡམས་ཀྱི་དབང་གིས་མཚམས་འཇོག་གནང་ཡོད་ནའང། འདི་ལོ་ནས་ལས་དོན་བསྐྱར་མཐུད་ཀྱིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་ལྔ་ནས་ཉེར་བདུན་གྱི་བར། བཞུགས་སྒར་བདེ་ལེགས་སྨན་ཁང་དུ་ཉི་ཧོང་ནས་མིག་གི་སྨན་པ་བཞི་དང་སྨན་ཞབས་པ་གསུམ་ཆེད་ཕེབས་ཀྱིས། ཐེངས་འདིར་རྒྱ་གར་བ་དང་བོད་མི་སུམ་བརྒྱ་དགུ་བཅུ་གོ་གཉིས་ལ་བརྟག་དཔྱད་བརྒྱུད་དུ་ཁྱོན་མི་དྲུག་ཅུ་ཐམ་པ་གི་མིག་གཤགས་བཅོས་གནང་གི་ཡོད་པ་དང། འདས་པའི་ལོ་ཉི་ཤུ་གི་རིང་བོད་མི་དང་རྒྱ་གར་བ་གཅིག་སྟོང་གཅིག་བརྒྱ་བརྒྱད་ཅུ་གྱ་བདུན་ལ་མིག་གཤགས་བཅོས་གནང་ཡོད་པ་གི་སྐོར་སོགས། བདེ་ལེགས་སྨན་ཁང་གི་འགན་འཛིན་ཟླ་བ་ཕུན་སྐྱིད་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ང་ཚོ་ལོ་ཉི་ཤུའི་རིང་ལ་ཡ་མིག་གཤགས་བཅོས་བཏང་པ་དེ་གཅིག་སྟོང་བརྒྱ་དང་འདི་ཆགས་ཞག་བརྒྱད་ཅུ་གྱ་བདུན། དེའི་ནང་ནས་ད་བོད་པ་ལ་ཡ་ཉིས་བརྒྱ་བརྒྱད་ཅུ་གྱ་གསུམ། བྱས་རྒྱ་གར་དགུ་བརྒྱ་གཉིས་ལ་ཡ་ང་ཚོ་མིག་གཤགས་བཅོས་འདུག་སེ་བཏང་ཞག་ད་རེས་ང་ཚོ་མིག་གཤགས་བཅོས་བཏང་དགོས་ཡས་དེ་མི་དྲུག་ཅུ་ཆགས་ཀྱི་འདུག། དྲུག་ཅུ་ཆགས་ཀྱི་འདུག། ནམ་རྒྱུན་ད་ཚད་གཅིག་པ་འདྲ་པོ་ཅིག་རེད་ད་ལྟ་བར་དུ་མང་ཤོས་ང་ཚོ་གཤགས་བཅོས་བཏང་ཡས་འདི་བདུན་ཅུ་དོན་བདུན་རེད་བཞག། རྡ་རམ་ས་ལའི་ཉེ་འཁྲིས་ཀྱི་ཀང་ར་རྫོང་གི་མིག་གི་སྨན་ཁང་དུ་མིག་གཤགས་བཅོས་བྱས་ན་རྒྱ་གར་གྱི་སྒོར་མོ་སུམ་ཁྲི་ལྔ་སྟོང་དང་པཱ་ལམ་པུར་གྱི་ཁེ་མེད་སྨན་ཁང་དུ་གཤགས་བཅོས་གནང་ན་ཧིན་སྒོར་ཉིས་ཁྲི་ལྔ་སྟོང་གནས་ཀྱི་ཡོད་པས་བདེ་ལེགས་སྨན་ཁང་གིས་མིག་ནད་པ་ཚོ་གི་ཁྲག་ཤེད་དང་གཅིན་པ་ལ་བརྟག་དཔྱད། མིག་བརྟག་དཔྱད་ཀྱི་འཕྲུལ་ཆས་གཡར་གླ་སོགས་འགྲོ་སོང་ཡོངས་རྫོགས་བཏང་ནས་མིག་ནད་པ་རྣམས་ལ་རིན་མེད་ཀྱི་སྒོ་ནས་སྨན་བཅོས་གནང་གི་ཡོད་པ་མ་ཟད།

ནས་རས་དཀར་པོ་རེ་བཀབ་སྟེ། གསུམ་བཞི་བཀབ་སྟེ་ཡག་པོ་བྱུང་སོང། ང་མི་ཚོར་ཁོ་ར་མ་ཡོང། དཔེ་ཡག་པོ་བྱུང་སོང། ཉི་ཧོང་གི་མིག་གི་སྨན་པ་མེ་ཙུའི་ལགས་ནས་བོད་མི་དང་རྒྱ་གར་བ་མིག་ནད་པ་མང་བོ་ལ་དཔལ་འབྱོར་གྱི་དཀའ་ངལ་ཡོད་པར་བརྟེན། ང་ཚོས་ཁོང་ཚོ་ལ་རྒྱབ་སྐྱོར་དང་ང་རང་ཚོའང་ཉི་ཧོང་གི་ནང་མིག་གི་བཤགས་བཅོས་ཆེད་ལས་བ་ཡིན་པས། ཐབས་ཤེས་གང་དྲག་བྱེད་བཞིན་པ་ཡིན་ནའང་སྟབས་མ་ལེགས་པ་ལ་ཉི་ཧོང་དང་འདི་ག་གི་གནས་སྟངས་རྦད་དེ་མི་འདྲ་བ་ཡིན་པའི་རྐྱེན་གྱིས། དཀའ་ངལ་གང་འཚམས་འཕྲད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། Microscope and equipment is totally different also the atmosphere.
ང་ཚོས་བེད་སྤྱོད་ཀྱི་ཆེ་ཤེལ་དང་སྨན་བཅོས་འཕྲུལ་ཆས་ཀྱི་རིགས་སོགས་རྦད་དེ་མི་འདྲ་བ་ཡིན་པ་གི་ཁར་ཁོར་ཡུག་གནས་སྟངས་དང་སྐད་བརྡ་མི་འཕྲོད་པ་གི་འབྲེལ་ཐག་གི་དཀའ་ངལ་བཅས་ཡོད་མོད། བདེ་ལེགས་སྨན་ཁང་གི་བཀོད་སྒྲིག་མཐུན་རོགས་ལ་བརྟེན་ནས་ང་ཚོའི་ལས་དོན་ལ་གྲུབ་འབྲས་སྨིན་བཞིན་པར་ཡི་རངས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། རྒྱལ་སྤྱིའི་རོ་ཊ་རི་སྤྱི་ཚོགས་ཞབས་ཞུ་ཚོགས་པ་གི་རྡ་རམ་ས་ལ་གི་ཡན་ལག་ཚོགས་པ་དང་བདེ་ལེགས་སྨན་ཁང་མཉམ་རུབ་ཀྱིས། རྒྱ་གར་ཡུལ་མི་ཚོར་ཀྱང་ཁྱབ་བསྒྲགས་གནང་སྟེ་མཉམ་ཞུགས་ཡག་པོ་གནང་ཐུབ་ཡོད་པར་བརྟེན། ཁོང་ཚོ་དང་མཉམ་ལས་གནང་བཞིན་པའི་རྒྱ་གར་སྨན་པ་རཱ་མན་པུ་རི་ལགས་ནས་འགྲེལ་བརྗོད་གནང་རྒྱུར། Electrical Problems དང་ཕྱིར Machines མི་ལེན་གྱི Problem དང། ཉི་ཧོང་གི་སྨན་པ་ཚོ་གི་ལག་རྩལ་ནི་ཁོ་རང་ལ་མཚོན་ན་གསར་བ་ཡིན་པའི་བློ་སྐྱེད་དེ་ཆེན་པོ་ཐོབ་པ་དང། འདི་གར་གློག་དང་འཕྲུལ་ཆས་ཀྱི་ཅ་ལག་སོགས་མཐུན་རྐྱེན་གྱི་ཐོག་ནས་དཀའ་ངལ་གང་འཚམ་ཡོང་གི་ཡོད་སྟབས། ལོ་རྗེས་མ་ནས་ཡར་ཐོན་ལག་རྩལ་གྱི་ལམ་ནས་བཤགས་བཅོས་གནང་ན་ཕན་ཆད་ཡག་པོར་མཐོང་སྟེ། ཉིན་ཤས་ཀྱི་རིང་ལྡི་ལི་ནས་འཕྲུལ་ཆས་ཚད་ལྡན་གླས་ནས་སྨན་བཅོས་བྱས་ན་མི་མང་པོར་ཕན་ཐོགས་ཧ་ལས་པ་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཉི་ཧོང་དོན་གཅོད་བརྒྱུད་དེ་ཉི་ཧོང་གི་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཧེ་མོ་རོའེ་དང་བདེ་ལེགས་སྨན་ཁང་མཉམ་འབྲེལ་ངོ་སྤྲོད་ཀྱིས། ཉི་ཧོང་གི་ནང་གི་ཨོ་ཀ་མིག་སྨན་བཅོས་ཀྱི་ཚོགས་པ་དང་བདེ་ལེགས་སྨན་ཁང་མཉམ་རུབ་གནང་སྟེ། སྤྱི་ལོ་ཉིས་སྟོང་གི་ལོ་ནས་བཟུང་རྒྱ་གར་ནང་བཙན་བྱོལ་བོད་མི་དང་རྒྱ་གར་ཡུལ་མི་ཚོ་ལ་རིན་མེད་ཀྱི་སྒོ་ནས་མིག་གི་སྨན་བཅོས་འགོ་འཛུགས་བྱས་པ་ཟིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨ་མི་རི་ཀའི་ནང་གི་ས་གནས་བོད་རིགས་ཚོགས་པ་ཚང་མའི་ནང་སོ་སོའི་མངའ་སྡེ་དང་གྲོང་ཁྱེར་ལས་ཁུངས་སོགས་སུ་དམིགས་བསལ་འབྲེལ་མཐུད་གནང་མཁན་ལས་བྱེད་ཞིག་ཡོང་ཚེ་ས་གནས་སོ་སོར་བོད་དོན་དང་བོད་མི་ཚོར་ཕན་ཐོགས་ངེས་ཅན་ཡོང་གི་ཡོད་པའི་སྐོར་ཨ་རིའི་ནིའུ་ཡོག་གྲོང་སྡེའི་སྤྱི་ཁྱབ་ལས་ཁུངས་ནང་ཕྱག་ལས་གནང་མཁན་བསྟན་འཛིན་ཚེ་དབྱངས་ལགས་ཀྱིས་གསུངས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། བསྟན་འཛིན་ཚེ་དབྱངས་ལགས་ལ་ད་ལྟ་ཉེ་ཆར་སྤྱི་ཟླ་བཅུ་གཉིས་ཚེས་བཅུ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཀྱི་དུས་སྟོན་ཨམ་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་སྲུང་བརྩི་ཞུས་པའི་སྐབས། ནིའུ་ཡོག་དང་ནིའུ་ཇར་སི་ས་གནས་བོད་རིགས་སྤྱི་མཐུན་ཚོགས་པས་ཀྱིས་བསྟན་འཛིན་ཚེ་དབྱངས་ལགས་ཀྱི་འདས་པའི་ལོ་ཤས་ནང། ས་གནས། གྲོང་ཁྱེར་དང་གྲོང་སྡེ་ལས་ཁུངས་ཁག་ནང་བོད་པ་གི་གནད་དོན་ཐོག་དྲིལ་བསྒྲགས་གཙོས་པའི་དཔལ་འབྱོར་གྱི་མཐུན་འགྱུར་རོགས་རམ་འཚོལ་ཐུབ་པའི་རྗེས་སུ་ཡི་རང་ཞུ་ཆེད་ཆེ་བསྟོད་དེ་འདྲ་ཕུལ་གནང་བཞག་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་བསྟན་འཛིན་ཚེ་དབྱངས་ལགས་ཀྱི་ཕྱག་ལས། ད་ལྟའི་གནང་ས་དང་ད་ག་ནང་བཞིན་གྱི་ཕྱག་ལས་གཙོ་བོ་ག་རེ་གནང་གི་ཡོད་པའི་དེ་བཞིན་ཕྱག་ལས་འདི་བརྒྱུད་བྱས་ཡང་བོད་པའི་གི་གནད་དོན་དང་ལྷག་པར་དུ་ནིའུ་ཡོག་དང་ནིའུ་ཇར་སི་ནང་བཞུགས་པའི་གི་ས་གནས་བོད་མི་ཚོར་ཐུགས་ཕན་ག་ཚོད་གསོས་ཐུབ་ཡོད་མེད་ཐོག་བཀའ་འདྲི་ཞུ་ཡས་ཡིན། ཨ་ནི་ད་ང་རང་ལ་དེ་འདྲའི་ཆེ་བསྟོད་གནང་དགོས་པ་དེ་གི་ད་ངོ་སྤྲོད་བྱེད་པ་ཡིན་ན་རྒྱུ་མཚན་དེ་ད་ལྟ་ད་ང་ནིའུ་ཡོག་བློན་ཆེན་གྲོང་ཁྱེར་བློན་ཆེན་ལས་ཁུངས་ལས་ཀ་བྱས་བྱས་ཟླ་བ་བརྒྱད་ཅིག་ཕྱིན་པ་བྱས་དེ་སྔོན་ལ།

ནི་བོད་མི་གི་ད་ལས་གནས་པ་མང་པོ་ཅིག་ལ་ངས་གི་ད་གྲོང་ཁྱེར་གྱི་ཆབ་སྲིད་ནང་ལོགས་ལ་འོས་བསྡུ་དང་ཆབ་སྲིད་ནང་ལོགས་ལ་མཉམ་ཞུགས་གནང་དགོས་དགོས་གལ་གལ་ཆེན་པོ་ག་ཚོད་དགེ་མཚན་གང་མོ་ཡོད་མེད་དང་དེ་ནང་བཞིན་ཨ་ནི་དེ་རྗེས་ལ་གྲོང་ཁྱེར་སྐུ་ཚབ་ནང་ལས་ཀ་བྱེད་པའི་སྐབས་ལ་ཨ་ནི་གྲོང་ཁྱེར་གཞུང་ནས་ད་ཅིག་ཁེ་ཕན་ག་རེ་ལས་མེད་བོད་མིའི་ཆེད་དུ་ཁེ་ཕན་ག་རེ་ལེན་ཡ་ཡོད་ནི་རེད་དམིགས་བསལ་གྱི་ད་ལྟ་ཐེབས་རྩ་རིགས་དང། དེ་ནང་བཞིན་གྱི་བོད་མིའི་ཆེད་དུ་སྡིངས་ཆ་མང་པོ་ཅིག་བསྐྲུན་ཡ་དང་མ་ཡ་ད་ལྟ་བར་དུ་ད་ཅིག་དངོས་གནས་བོད་མི་ཡོད་མེད་ལ་དམིགས་བསལ་དོ་སྣང་གཞུང་གཞུང་ངོས་ནས་ད་ཅི་འདྲའི་མ་ཤེས་པ་འདྲ་བོ་ཅིག་རེད་ཤག་ཤེས་ནའི་ད་ལས་ཁུངས་གཅིག་གཉིས་མ་ཞིག་མེད་པ་འདྲ་བོ་ཅིག་ར་དེ་མཚམས་མཚམས་མ་ཞིག་གིས་བཀའ་མོལ་མེད་པ་འདྲ་བོ་ཞིག་འདི་འདྲའི་སྐབས་ལ་ད་ལྟ་ག་ད་གྲོང་ཁྱེར་གྱི་ཕ་གི་ཨ། མཚོ་སྔོན་སྡིངས་ཆ་ཆེན་པོ་ཞིག་སྒང་ལ city hall ནང་ལ་ང་ཚོ་ད་ལྟ་བོད་མིའི་གི་ལོ་གསར་གཞས་སྣ་འཁྲབ་སྟོན་དང་དེ་འདྲའི་གི་སྡིངས་ཆ་བསྐྲུན་ཐུབ་པ་དང་གཞས་སྣ་འཁྲབ་སྟོན་སྐབས་ལ་བློན་ཆེན་མང་པོ་ཅིག་གི་བོད་མིའི་གི་གཞས་སྣ་དང་རིག་གཞུང་ག་འདྲ་ཡོད་མེད་ཅིག་ལ་གོ་རྟོགས་སྤེལ་ཐུབ་པ་ར་བོད་པ་ཡོད་པ New York ནང་ལ་བོད་མི་མང་པོ་ཡོད་པ་དང་བོད་མིའི་གི་ཚང་མ་ཚགས་ཚུད་པོ་ཡོད་པ་དང་ཆབ་སྲིད་ནང་མཉམ་ཞུགས་བྱེད་བསྡད་པ་ཅིག་གི་དངོས་གནས་ངོ་སྤྲོད་བྱེད་ཐུབ་པ། དེ་འདྲ་བྱུང་སོང་ཨ་དེ་ནང་བཞིན་གྱི་ད་ཐེབས་རྩ་དང་དེ་འདྲ་སྤྱི་མཐུན་ཚོགས་པ་དང་ཨ་དེ་མིན་པའི་གི་བོད་རིགས་ཚོགས་པ་གཞན་པ་དང་ཨ་ནི་དེ་འདྲ་ལ་ནུས་པ་བཏོན་ཐུབ་པ་བྱུང་སོང་ཨ་དེ་ནང་བཞིན་གྱི་ཨ་ནི་དུས་རྒྱུན་ཨ་ནི་བོད་མི་གང་དག་དཀའ་ངལ་འཕྲད་བསྡད་པ་དེ་འདྲ་ཡིན་པ་ན་ཁོ་རང་ཚོ་ལ་འཐུས་མི་ཚུལ་གྱིས་ཨ་ནི་ང་ཚོའི་གཞུང་ག་བ་ལ། ལྷན་ཁང་ག་བ་ལ་ཞུ་དགོས་ནའི་ཞུས་བྱས་ཞུ་གཏུག་བྱས་བྱས་ཁོ་རང་ཚོ་གི་འདོད་མོས་གཞིར་བཟུང་གིས་ཡང་གྲུབ་འབྲས་དེ་འདྲའི་གི་ཐོན་ཐུབ་སོང་ད་དེ་འདྲ་ལ་བརྟེན་ནས་ཨ་ནི་དེ་བཞིན་དེ་རིང་ཆེ་བསྟོད་གནང་ཡ་དེ་དེ་འདྲའི་ཅིག་རེད་དྲན་གི་འདུག། ལགས་འོ་དེ་ཚེ་དབྱངས་ལགས་ད་དེ་ནས་ངའི་དྲི་བ་ཅིག་དེ་དེ་ཡིན་ད་ལྟ་ང་ཚོ་བོད་པའི་གི་གནད་དོན་དང་བོད་མི་གི་མི་འབོར་ས་གནས་ལ་མང་པོ་ཡོད་པ་དེ་དག་ངོ་སྤྲོད་བྱས་ཐུབ་ཡ་དང་གོ་རྟོགས་སྤེལ་ཐུབ་ཡ་གི་གནད་འགག་འདི་ངོ་སྤྲོད་ཞུས་པ་རེད། ཡང་ཕྱོགས་གཞན་གཅིག་ནས་ད་ལྟ་རྣམ་པ་ཚོ་ད་ཅིག་ཨ་མེ་རི་ཁའི་ནིའུ་ཡོག་ས་གནས་ཀྱི་གྲོང་སྡེ་སྤྱི་ཁྱབ་ལས་ཁུངས་རེད་ཡང་གྲོང་ཁྱེར་གྱི་ལས་ཁུངས་ནང་ལོགས་ཕྱག་ལས་གནང་ཡོང་དུས་ཡང་ཁོ་རང་ཚོ་ལས་བྱེད་ནང་ལོགས་ལ་ཅིག་བོད་པའི་གི་མི་འབོར་རེད་བོད་པའི་གི་གནད་དོན་རེད་ཅིག་བོད་ཟེར་ཡ་གྱི་རྒྱལ་ཁབ་འདི་ཁོ་རང་ལ་གོ་རྟོགས་ཤུགས་ཆེ་ལོས་ཡོད་ན། ལའང་དྲི་བ་དེ་གནད་འགག་ཆགས་བསྡད་བཞག་ནིའུ་ཡོག་གྲོང་ཁྱེར་སྐུ་ཚབ་དང་མངའ་སྡེ་སྐུ་ཚབ། ནང་དག་མང་ཞིག་ཡོད་མི་ལོ་ཆུང་ང་ཆགས་བསྡད་ཀྱི་ཡོད་རེད་ཨང། ཁོང་རྣམ་ཚོ་དང་ཁོང་རྣམ་ཚོའི་གི་ལས་ཁུངས་ནང་ཕྱག་ལས་གནང་བསྡད་མཁན་གྱི་ལས་བྱེད་ཚོ་ལ་བོད་དོན་གྱི་རྒྱུས་མངའ་དེ་ཧ་ལམ་མེད་པའི་བཟོ་འདྲ་ཅིག་རེད་བཞག་ཨ་རེད་ཨང། དེ་འདྲ་ཡིན་དུས་ང་རང་ཚོ་བོད་མི་ངོས་ནས་གོ་རྟོགས་སྤེལ་ཡ་དང་དྲིལ་བསྒྲགས་བྱེད་ཡ་དང་དེ་གི་ས་ཆ་ཆེན་པོ་ཞེ་དྲག་ཅིག་ད་དུང་གི་ནུས་པ་བཏོན་སའི་གི་མང་པོ་ཅིག་ལུས་བསྡད་ཞག་ཟེར་ཞུ་ཡས་ཡིན། ཨ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ད་ལོ་གསར་གཡས་གཡོན་སྐབས་ལ་ཁོ་རང་ཚོ་རྒྱ་མིའི་ལོ་གསར་དེ་གྲོང་ཁྱེར། ལྷན་ཚོགས། ཚོགས་ཁང་གྲོས་ཚོགས་ཀྱི་ཚོགས་ཁང་ནང་ལོགས་ལ་ལོ་ལྟར་གཏང་ཡས་ཀྱི་ལུགས་སྲོལ་དེ་ཡོད་པའི་སྐབས་ལ། དེའི་ལས་རིམ་གྲ་སྒྲིག་བྱེད་ཡོང་དུས། ང་རང་ཚོ་གྲོང་ཁྱེར་ནང་ལོགས་ལ་བོད་མི་ཤུགས་ཆེ་ཡོད་དུས་ང་ཚོ་བོད་མི་ཚོ་ལོ་གསར་བཏང་གི་རེད་མ་གཞི་གི་རྒྱ་ཡི་ལོ་གསར་དེ་ང་ཚོ་བཏང་གི་ཡོད་མ་རེད་ཞེས་སྙན་དུ་ཞུས་བྱས། གང་ལྟར་གྲོས་ཚོགས་ཀྱི་ཚོགས་ཁང་ནང་ལོ་ལ། ང་ཚོ། སོ་ནམ་ལོ་གསར་བྱས་བྱས། མི་དམངས་ལ་དྲིལ་བསྒྲགས་བྱས་དང་དེ་ནང་བཞིན་ང་ཚོ་བོད་མི་གཞོན་སྐྱེས་མང་པོ་ཅིག་ནས་ཞབས་བྲོ་ཞབས་བྲོ་འཁྲབ་པའི་གི་གོ་སྐབས་བསྐྲུན་ཐུབ་པ་བྱུང་སོང་སྡིངས་ཆ་ཅིག་དེ་འདྲའི་བསྐྲུན་ཐུབ་དུས་དེའི་ནང་ལོགས་ལ་ད་ག་འདྲ་ཕེབས་མཁན་མང་ཆེ་ཅིག་གྲོང་ཁྱེར་སྐུ་ཚབ་ལྔ་བཅུ་ང་གཅིག་དེ་ཚང་མ་དང་དེ་ནང་བཞིན་གྱི་ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་མངའ་སྡེའི་གི་སྐུ་ཚབ་མང་པོ་ཅིག་ཕེབས་ཡོང་གི་རེད་དེ་འདྲའི་གོ་རྟོགས་ཅིག་ཏན་ཏན་འཕེལ་ཐུབ་སོང་ད་ག་འདྲ་ཁོང་ཚོས་གི་བོད་པ་ལ་ཨ་ནི་དེ་འདྲའི་བོད་པའི་རིག་གཞུང་དེ་འདྲའི་ཅིག་ཡོད་ན་འགྲོ་ཅིག་པ་གོ་རྟོགས་འདྲ་བོ་ཅིག་ཏན་ཏན་སླེབས་ཐུབ་སོང། ཨ་ནི། ད་ལྟའི་གི་ང་ཚོ་བློན་ཆེན་གྱི་ད་ལྟ། གཞིས་ཁང་ཟེར་ནས Mayor's Mansion ལ་གི་ཨ་ནི། Diwali གཏང་གི་རེད་དེ་ནང་བཞིན་གྱི་ཨ་ནི། རྒྱ་མིའི་ལོ་གསར་གཏང་གི་རེད། ཡིན་ནའི་ང་རང་ཚོ་བོད་པའི་ལོ་གསར་གཏང་ཡ་ད་ལྟའི་ལུགས་སྲོལ་མི་འདུག། དེ་བྱེད་དུས་ང་ཚོ་ད་ལྟ་ལས་ཀ།

བརྩམས་བསྡད་ཀྱི་རེད་ལས་གཞི་བརྩམས་པའི་སྐབས་ལ་མི་མང་ནས་ཨ་ནི་དཔེར་ན་ཆ་བཞག་ན། Town Hall ཚོགས་འདུའི་རིགས་འདྲ། མི་མང་ཆེད་དུ་ཁོ་རང་ཚོ་གི་ལས་གཞི་ག་རེ་ག་རེ་བྱས་ཚར་ཡོད་མེད་དེ་ཡི་དྲི་བ་དྲིས་ལན་ཕྱི་གསལ་ནང་གསལ་དྲི་བ་དྲིས་ལན་དེ་འདྲའི་འཚོགས་པའི་སྐབས་ལ་ང་རང་ཚོ་བོད་མི་ཚོ་མཉམ་ཞུགས་གནང་ཡ་དང་ཨ་ནི། ང་རང་ཚོ་གི་སོ་སོའི་བསམ་ཚུལ་དེ་མར་སྤུངས་ཐུབ་ན། ཨ་ནི་ཏན་ཏན་ཁོ་རང་ཚོ་གི་ཐུགས་སྣང་དང་ཁོ་རང་ཚོ་ལ་གོ་རྟོགས་དེ་ཏན་ཏན་འཕེལ་འགྲོ་གི་རེད་ཟེར་ཞེས་ཞུ་ཡས་ཡིན། ལགས་རེད་ཨ་ནི་ད་ཚེ་དབྱངས་ལགས་ད་ད་ལྟ་ཁྱེད་རང་གིས་གོང་དུ་གསུངས་པ་ནང་བཞིན་རེད་ཅིག་བོད་པའི་གནད་དོན་དེ་དྲིལ་བསྒྲགས་དང་གོ་རྟོགས་སྤེལ་ཡས་ཀྱི་ཆེད་དུ་ཕྱག་ལས་གནང་བ་ལས་གནང་རྒྱུ་མང་ང་ལྷག་འདུག་དེ་འདྲ་གསུང་གི་ཡོད་དུས་ད་ལྟ་ཨ་མི་རི་ཀའི་ནང་ལོགས་ལ་ཡིན་ན་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་ཧ་ལམ་མངའ་སྡེ་ཆ་ཚང་ནང་ལོགས་ལ་ད་ཅིག་བོད་མི་གནས་སྡོད་བྱེད་ས་ཆ་ཚང་ནང་ལོགས་ཡོད་པ་ཅིག་ཆགས་ཡོང་དུས་ཡང་ས་གནས་བོད་རིགས་ཚོགས་པའི་ནང་ལོགས་ལ་རྒྱུན་ལས་ཅིག་ཆེད་མངགས་ཏུ་དེ་འདྲའི་སོ་སོའི་ས་གནས་ཀྱི་གྲོང་ཁྱེར་རེ་གྲོང་སྡེ་ལས་ཁུངས་ནང་ལོགས་ལ་ཅིག་འབྲེལ་མཐུད་པའི་གོ་གནས་ནས་བསྐོ་བཞག་གནང་བ་ཡིན་ན་ཡང་དེའི་གྱི་ཕན་ཐོགས་ཅིག་ཡོང་གི་ཡོད་ན། ཨ་ནི་ད་ལྟ་ང་ཚོ་སྤྱི་མཐུན་ཚོགས་པ་ནང་ལོགས་ལ་མི་མང་འབྲེལ་མཐུད་པ་ཞེས་ཅིག་ཡོད་རེད་དུས་རྒྱུན་ནས་ཨ་ནི་ཡིན་པ་ཡིན་ནས་ཁོ་རང་ཚོ་གི་འབྲེལ་མཐུད་པ་དེ་ཤུགས་ཆེ་འབྲེལ་མཐུད་གནང་ས་དེ་ང་རང་ཚོ་སྐྱིད་སྡུག་ཁག་ཉི་ཤུ་རྩ་དགུ་སུམ་ཅུ་ཞེས་དུ་བ་དེ་ནང་དང་ཨ་ནི། ཚོགས་སྡེ་ཁག་རྣམས་མ་ཞིག་གིས། ཆོས་ལ་བདེ་ཁམས་ཀྱི་གནང་ཡས་ཀྱི་ལས་གནས་ཀྱི་ལས་ཀའི་ངོ་བོ་འདི་འདྲའི་དམིགས་བསལ་ཞིག་མི་འདུག་ཨང། ད་ལྟ་ད་ལོའི་ཀྱི་ང་རང་ཚོ་སྤྱི་མཐུན་ཚོགས་པའི་ཀྱི་མི་མང་འབྲེལ་མཐུད་པ་དངོས་གནས་ད་ག་ལ་གང་འཚམ་ཅིག་ང་ཚོ་ཕ་གི་གཞུང་གི་ལས་ཁུངས་ནང་ལས་ཀ་བྱེད་བསྡད་ཀྱི་ཡོད་དུས་ཁོ་རང་ཚོ་ཚོ་འབྲེལ་བ་གནང་ཡོང་གི་འདུག་ཡིན་ནའི་ཨང། དེ་འདྲའི་ཅིག་དངོས་གནས་གནང་ཐུབ་མཁན་དང་ཨ་ནི་སེམས་ཤུགས་ཡོད་མཁན་ཅིག་ཏན་ཏན་དགོས་ཀྱི་རེད་དྲན་གྱི་འདུག་ཨ་ནི་ཡང་ད་ལྟ་ང་ཚོ།

གཞུང་འབྲེལ་མ་ཡིན་པའི་ཚོགས་པ་གཞན་པ་ཁག་ཡིན་པ་ཡིན་ན་ཁོ་རང་ཚོ་ལ་གཅིག་གི་དངོས་གནས་གསོལ་ཕོགས་ཕུལ་བྱས་ཨ་ནི Lobbyist དེ་འདྲས་ཀྱིས་བསྐོ་བཞག་གི་རེད། Lobbyist དེ་ཚོས་ཀྱིས་གཞུང་གི་ཐེབས་རྩ་ཁག་བཙལ་ཡ་དང་ཨ་ནི་ཚོགས་པའི་གི་འབྲེལ་བ་ཡོད་པའི་ཐོག་ནས་ཚོགས་པར་དྲིལ་བསྒྲགས་བྱེད་ཡ་ཚོགས་པ་ལ་ནུས་པ་སྤུངས་ཡ་དེ་འདྲས་བྱས་དེ་འདྲའི་གི་རྐང་བཙུགས་ནས་བསྐོ་མཁན་དེ་འདྲས་ཡོད་རེད་ང་རང་ཚོ་བྱང་ཨ་རིའི་ནང་ལ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་དེ་འདྲས་བྱས་ཡོད་ན་དངོས་གནས་ཐུགས་ཕན་ཆེན་པོ་ཞེ་དྲག་དགེ་མཚན་ཆེན་པོ་ཞེ་དྲག་བྱུང་གི་རེད་དྲན་གྱི་འདུག། རྣམ་པ་ཚོ་ལེ་ཚན་འདི་གསན་པ་ཐུགས་རྗེ་གནང་ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། དེ་ནས་མི་རབས་གསར་པ་ཞེས་པའི་ལེ་ཚན་ནང། རྒྱ་ནག་ནང་ཁྱབ་བརྡལ་དུ་འགྲོ་བཞིན་པའི་དབུགས་ལམ་གྱི་ནད་གཞིའི་ཁྱབ་ཚད་དང་རྒྱུ་རྐྱེན། ནད་འགོག་སྲུང་གི་ཐབས་ལམ་བཅས་ཀྱི་སྐོར་ཨ་མི་རི་ཀའི་སེ་ཏྲལ་གྲོང་ཁྱེར་ནང་ལ་བཅའ་བཞུགས་གནང་མཁན་ཕྱི་ལུགས་སྨན་པ་བསོད་ནམས་སྟོབས་རྒྱལ་ལགས་སུ། འདི་གའི་ལས་བྱེད་དོན་འགྲུབ་རྣམ་རྒྱལ་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གསན་རོགས་གནང།
ད་ལྟ་ཨ་རིའི་གྲོང་ཁྱེར་སེ་ཏྲལ་ནང་གཏན་བཞུགས་གནང་བའི་ཕྱི་ལུགས་སྨན་པ་དང་འགོས་ནད་ཐོག་ལ་ཡང་ཆེད་ལས་མཁས་པ Doctor བསོད་ནམས་སྟོབས་རྒྱལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡང་དུས་ཚོད་བཏོན་གནང་བ་ཐུགས་རྗེ་ཆེ། ཐུགས་རྗེ་གནང། Doctor བསོད་ནམས་སྟོབས་རྒྱལ་ལགས་ད་དེ་རིང་བཀའ་མོལ་ཞུ་ཡས་དེ། ད་རྒྱ་ནག་ནང་ལ་ཡང་ཉིས་སྟོང་བརྒྱ་མེད་བཅུ་དགུའི་ལོ་ལ་ཡང་ཀོ་བིད་བཅུ་དགུ་ཞེས་ཏོག་དབྱིབས་ནད་ཡམས་ཁྱབ་པ་དེ་གིས་ད་འཛམ་གླིང་ཁྱོན་ཡོངས་ལ་དཀའ་ངལ་ཞེ་བོ་འཕྲད་པ་རེད། ད་ཡིན་ནའི་འདས་པའི་གི་ད་བདུན་ཕྲག་གཉིས་གསུམ་ནང་གི་འཛམ་གླིང་ག་ས་ཁག་གི་གནས་ཚུལ་རྣམས་བལྟས་པ་ན་ཡང་རྒྱ་ནག་ནང་ལ་ཡང་ད་ཀོ་བིད་ན་ཚ་འདི་མིན་པ་ཡིན་པ་ནས་གང་ལྟར་ཡང Respiratory Illness ཞེས་དབུགས་གཏོང་ལེན་གྱི་ཐོག་ནས་དཀའ་ངལ་འདི་འདྲ་གི་ན་ཚ་ཅིག་ཁྱབ་ཆེན་པོ་ཞེ་བོ་ཁྱབ་ཀྱི་ཡོད་པ་དང་ཨ་ནི་ན་ཚ་འདི་ཡང་ཕྲུ་གུ་ལོ་ཆུང་ངའི་ནང་ལ་ཡང་ཞེ་བོ་ཁྱབ་ཆེན་པོ་འགྲོ་གི་ཡོད་པ་དེ་འདྲའི་གི་ཐོག་ནས་ཡང་གནས་ཚུལ་དེ་ཁྱབ་ཆེན་པོ་ཞིག་འགྲོ་བསྡད་ཀྱི་འདུག་ཨ། བྱས་ཙང་ད། Doctor བསོད་ནམས་སྟོབས་རྒྱལ་ལགས་ཁྱེད་རང་ཚོ་ད་དུས་རྒྱུན་ཅིག་ན་ཚ་འདྲ་མིན་ཐོག་ལ་ཡ་ད་ཅིག་དཔྱད་པ་གནང་དགོས་པ་རེད་དེ་ག་ཞིབ་འཇུག་གནང་དགོས་པ་རེད། དེ་ད་རྒྱ་ནག་ནང་འགྲོ་བཞིན་པའི་གི་ད་དེ་ད། དབུགས་ལམ་ནད་རིགས་དབུགས་གི་ན་ཚ་དེ་ཡིན་པའི་ནི་རེད་ག་འདྲ། ན་ཚ་འདི། བྱིས་བུ་ཅིག་གི་ཞེད་སྣང་བྱེད་དགོས་པའི་ན་ཚ་ག་འདྲའི་འདྲ་ཅིག་ཡིན་དང་མིན། གི་ན་ཚ་དེ་ཁྱབ་ཆེ་ཆུང་ག་འདྲའི་ཡིན་དང་མིན། དེ་འདྲའི་ཐོག་ནས་ཅིག་ངོ་སྤྲོད་གནང་དང་ཞུ་གི་ཡིན། ལགས་སོ། ད་ལྟ། ང་ཚོས་ཚིག་དེ་ད་ལྟ་དབུགས་ལམ་གྱི་ནད་གཞི་བྱས་བྱས་བཞག་ཡོད་རེད་བ་ལོ། ཨིན་ཇིའི་ནང་ལ Respiratory Illness ཡང་གཞན་པ་གཅིག་གིས་ཁོང་ཚོ་ཁ་ཤས་ཀྱིས་ཡང Influenza Like Illness ནད་གཞི་ཀྱི་གཅིག་ཡོད་རེད་བ། ནད་གཞི་གི་སྐོར་བསྡུ་རུབ་བྱེད་པའི་སྐབས་ལ་གྲངས་ཀ། So འདི་ད་ལྟ་སྤྱི་བཏང་ང་ཚོ་ད་ལྟ་འདི་རྒྱ་ནག་ནང་ལ་མང་པོ་ཞིག་ཡོང་གི་ཡོད་རེད་བྱས་བྱས་སྤྱི་ཚོགས་དྲ་རྒྱའི་ནང་དང་ཨ་ནི་གསར་འགྱུར་ཁག་ལ་ཤུགས་ཆེན་པོ་ཞིག་ཁྱབ་རེད་བ་ལོ། དེ་ནས་ང་ཚོ་རྒྱབ་ཤིག་ཅིག་བརྒྱབ་ནས་བལྟས་པ་ཡིན་ན། ད་ལྟ་རྒྱ་ནག་ལ་གནས་ཚུལ་མ་བྱུང་སྔོན་ནས། Southern Hemisphere། ལབ་ཀྱི་རེད་བ་འཛམ་བུ་གླིང་ལྷོ་ཕྱོགས་ཀྱི་ཁུལ་ལ་དབུགས་ལམ་གྱི་ནད་གཞི་འདི་སྔོན་མ་ལས་མང་བ་ཡོད་པ་གྱི་རྟགས་མཚན་དེ་དུས་ཐོན་ནས་ཡོད་རེད། འདིའི་རྐྱེན་དེ་ག་རེ་གང་ཞིག་བཞག་གོ་ཟེར་ན། བར་སྐབས་ཅིག་ལ་ད་ཀོ་བིད་ཀྱི་ནད་རིམས་འདི་ཐོག་ནས་ང་ཚོ་གཟབ་གཟབ་བྱས་དང་ཁ་རས་བྱོས་དང་འདི་འདྲ་མང་པོ་ཅིག་བྱེད་དུས། ད་ལྟ་དབུགས་ལམ་གྱི་རྒྱུད་ཀྱི་ནད་གཞི་འདི་གྲངས་ཀ་མང་པོ་ཞིག་མར་ཆག་རེད་བ།

སྔོན་མ་དེ་ཀོ་བིད་ནད་གཞི་བྱུང་བའི་སྐབས་དེ་ལ་ཁོང་ཚོས་གསང་བ་བྱས་བྱས་མ་བཤད་བྱས་རྒྱུན་རིང་པོ་བཞག་རེད་བ་ལོ་དེ་འདྲ་སོང་ཙང་དེའི་དོགས་པ་ཅིག་ཡོད་རེད་བ། ཨ་ནི་གཉིས་པ་དེ་ལ། གཞུང་ཁོ་རང་གི་ནམ་རྒྱུན་ནས་ནད་གཞི་གི་སྐོར་གྱི་དེ་ལ་དམ་དྲག་དང་ཅིག་གསང་བ་ཤུགས་ཆེན་པོ་བྱས་བྱས་ཡོད་རེད་བ་ལོ། ཨ་ནི་གསུམ་པ་དེ་ད་ལྟ་ཀོ་བིད་སྐབས་དེ་ལ་འཛམ་བུ་གླིང་ས་ཆ་གཞན་པ་དང་གང་བ་ལས་མི་འདྲ་བར་རྒྱུན་རིང་པོ་དམ་དྲག་ལྟ་བུ་གཅིག་གིས་སྟངས་འཛིན་བྱས། རྒྱུན་རིང་པོ་བྱེད་དུས་དེ་ཀམ་སྐྱི་ཁ་ཤོ་རེད། ལྷོད་ཡང་བཏང་ཡོང་དུས་ད་ལྟ་དམིགས་བསལ་ཕྲུ་གུ་ཆུང་བ་ལ་ཡིན་པས་ན་སྔོན་འགོག་གི་ནུས་པ་དེ་ག་རེ་ཉམས་པ་དང་མེད་པའི་རྐྱེན་བྱས། ཨ་ནི་དེ་ཀམ་བྱས། ནད་གཞི་ཁྱབ་རྒྱ་ཆེ་རུ་ཡོང་བ་ཡི་རྣམ་པ་དེ་འདྲ་ཅིག་ཤར་ཡོད་རེད་ཞུ་ཡ་ཡིན། ཨ་ནི་གཙོ་བོ་གཙོ་བོ་རྒྱ་ནག་གི་བྱང་ཕྱོགས་ལ་མང་བ་བྱུང་འདུག་ཨ་ནི་རྗེས་སུ་ད་ད་ལྟ་པེ་ཅིང་དང་པེ་ཅིང་ཁུལ་དུ་བ་ལ་ཡང་ཡོད་ཚད་མང་པོ་འདུག་ཨ་ནི་ན་ཚ་དེའི་ཐོག་ལ་ཡ་ད་ཆེད་ལས་ཉམས་ཞིབ་དང་ཞིབ་འཇུག་བྱེད་མཁན་མང་པོ་ཅིག་གིས་ད་ལྟའི་ཆ་ལ་ན་ཚ་འདི་རྒྱ་ནག་ནང་ལ་ཡ་མང་ཆེ་བ་དེ་ཕྲུ་གུའི་སྒང་ལ་རེད་དེ་ཡིན་ནའི་ན་ཚ་འདི་ག་ལེ་ག་ལེ་རིམ་པས་མི་མང་བྱིངས་དང་འདིའི་སྒང་ནས་ད་ལོ་རྒན་པའི་ནང་ལ་ཁྱབ་པ་ཡིན་པ་ན་ཨེ་ན་ཚ་འདི་ཁྱབ་ཆེན་པོ་འགྲོ་ཨེ་ཡིན་པ་འདི་འདྲའི་ཉེན་ཁ་གཅིག་དང་ད་དེ་ནས་ད་དེ་འདྲ་དེ་འདྲའི་དབུགས་ནད་ན་ཚ་འདི་ཡིན་པས་ན། ཁ་སང་ཐོག་མར་ཀོ་བིད་བྱུང་བའི་སྐབས་དང། ཨེ་འདི་ཁྱབ་ཆེ་ཆུང་བལྟས་པས་ན་ད་རྒྱ་ནག་གི་རྒྱལ་ས་པེ་ཅིང་གྱི་སྨན་ཁང་རེད་ཐེན་ཅིན་འདིའི་ས་གནས་སྨན་ཁང་དང་ས་གནས་འདི་ཚོའི་ནང་ལ་ཡང་དེ་འདྲ་གི་ན་ཚ་ཕོག་པའི་ལོ་ཆུང་བའི་གྲས་དེ་ཕོན་ཆེ་ཆུང་ལ་བལྟས་པས་ན་ཐོག་མར་ཀོ་བིད་བྱུང་བའི་སྐབས་ཀྱི་ན་ཚ་ཁྱབ་བརྡལ་ཆེ་ཆུང་བལྟས་པས་ན་དེ་འདྲ་དེ་ཞེ་དྲག་ཁྱབ་ཆེ་བ་ཡོད་པ་དེ་འདྲ་རྒྱས་བཤད་འདུག་བྱས་ཙང་རྒྱ་ནག་གཞུང་གིས་མར་གསལ་བཤད་བྱེད་སྟངས་འགྲེལ་བཤད་བྱེད་སྟངས་འདི་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ན་ཚ་འདིའི་ཐོག་ལ་འགན་འཁྱེར་སྟངས་རེད་དེ་འདྲའི་ཐོག་ལ་ཡང་དཔྱད་པ་ག་འདྲ་རེ་གནང་དགོས་ན། ད་ལྟ་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་ཁ་སང་གསར་འགོད་གསལ་བསྒྲགས་བྱས་རེད་བ། འདི་ཡིས་ད་ལྟ་རྒྱ་ནག་གཞུང་ལ་ཕྱི་དང་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་གསུམ་ལ་རྒྱ་ནག་གཞུང་གིས་འདིའི་ཐོག་ལ་གསར་འགོད་གསལ་བསྒྲགས་ནང་བཀའ་མོལ་ཞིག་གནང་འདུག་བ་ཨ་འདི་རྗེས་སུ་ད་ལྟ། འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་རྒྱ་ནག་གཞུང་མཉམ་དུ་ཚོགས་འདུ་བྱས་ཚེས་ཉི་ཤུ་རྩ་གསུམ་དེ་ལ་ཨ་ནི། འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་ནང་ལ།

ནད་ཡམས་གསར་པ་དེ་རེད་ད་འདི་འདྲའི་སྒང་ལ་ཕྱག་ལས་གནང་མཁན་སྨན་པ་ཚོས་རང་གི་ཐོག་ནས་ས་གནས་ས་ཐོག་ནང་ལ་ཕྱག་ལས་གནང་མཁན་ཚོས་གི་ད་རྒྱ་ནག་གི་ན་ཚ་འདིའི་སྒང་ལ་ཡ་འདི་ལྟའི་དོགས་ཟོན་བྱེད་དགོས་ཡ་རེད་ཤ་འདི་ག་གཟབ་གཟབ་མ་བྱེད་པ་ཡིན་ན་འདི་འདྲའི་གི་དགོངས་པ་བཞེས་མཁན་དང་འདི་འདྲའི་གི་ཐོག་ལ་ཡ་བསམ་ཚུལ་ག་འདྲ་ཅིག་ཡོད་ན། ད་ལྟའི་ཆ་ལ་ཡིན་ན་གཅིག་ད་གཟབ་གཟབ་བྱས་ཅིག་ད་གནས་ཚུལ་གསར་བ་ལ་ད་ག་རེ་ག་རེ་ཐོན་གྱི་འདུག་བལྟ་ཡ་ཅིག་མ་ཤེས་ད་ལྟའི་ཆ་ལ་དམིགས་བསལ་གྱི་ཛ་དྲག་སྒང་ལ་འཁེལ་ཚར་ཡོད་མ་རེད་ལོ། དེའི་སྒང་ལ་ད་ལྟ་ཁ་སང་ཉེ་ཆར་དུ་ཨ་རིའི་གི་ཁ་ས་གྲོས་ཚོགས་ཀྱི་འཐུས་མི་ཁ་ཤས་ཀྱིས་ཕར་ཚུར་འགྲིམ་འགྲུལ་བྱས་དེའི་སྒང་ལ་དམ་དྲག་བྱེད་དགོས་རེད་བཤད་དེ་གའི་ཐོག་ལ་རྒྱབ་སྐྱོར་ཡོད་མ་རེད་ཅེས་དེ་གའི་ཐོག་ལ་དེ་ངས་གསལ་བོ་ཞིག་ཞུ་ཐུབ་ཀྱི་ཡོད། ངས་ཀྱི་བཀའ་འདྲི་ད་ག་རང་ཞུ་བསམ་བྱུང། ད་ལྟ་རྒྱ་ནག་ནང་ལ་དབུགས་ལམ་འདིའི་ཐོག་ལ་སྐད་ཆ་ཡོང་དུས་ད་འདི། ཁོ་ཁ་གསལ་བོ་མི་འདུག་འདིའི་སྒང་ལ་ད་དཀྲོག་རྐྱེན་ད་མ་ཟེར་ནས་གནས་ཚུལ་འདྲ་མ་འདྲ་ཡོང་གི་འདུག་བ་དེ་ཡིན་ཙང་ད་ལྟའི་ཨ་རིའི་གྲོས་ཚོགས་ནང་ལ་ཡ་ད་གྲོས་ཚོགས་གོང་མའི་གི་འཐུས་མི་ལྔ་ཙམ་རེད། དེ་ན་བཞིན། རྒྱ་གར་གཞུང་ཡིན་པ་ནས་ན་ཚ་འདིའི་སྒང་ལ་གཟབ་གཟབ་བྱེད་དགོས་ཀྱི་འདུག་ཆེས་ཆེར་རྒྱ་གར་ནང་ཁུལ་ནང་ལ་ཡིན་པ་ནས་ན་ཚ་འདི་ག་དོགས་ཟོན་བྱེད་དགོས་ཡ་གི་གསལ་བསྒྲགས་དང་འདི་འདྲ་མང་པོ་སྤེལ་བཞག་ཐེ་ཝན་ཡིན་པ་ནས་ད་ཐེ་ཝན་ནང་གི་ལོ་རྒན་པ་དང་གཞོན་པ་ཚོ་ཆུང་བ་དང་འདི་ཚོ་ཡིན་པས་ན་ད་རྒྱ་ནག་དང་ཧོང་ཀོང་མེ་ཀའོ་དེ་ཚོའི་ནང་འགྲོ་ཡ་ལ་ཡ་ཡིད་གཟབ་བྱེད་དགོས་རེད་བྱས་ཙང་ད་འདི་འདྲའི་གསུང་ཡ་འདི་ད་ལྟ་སྨན་པ་ཚོས་གི་གཟིགས་སྟངས་ནང་ལ་ད་འདི་ཚོ་ཅིག་འཕྲོད་བསྟེན་རང་གི་གནས་སྟངས་གི་ཐོག་ནས་གནང་བས་ན་དེ་ག་གི་གནད་འགག་དེ་ཙམ་མེད་པ་ཅིག་མ་གཏོགས་གཞི་རྩའི་འདི་ཚོ་ཅིག་ཅི་ཡང་ཆབ་སྲིད་གི་ལག་ཆ་འདྲ་བོ་ཅེས་ཆེན་པོ་རེད་ཟེར་གི་ཡོད་པ་འདི་འདྲ་གསུང་གི་ན། འདི་ཕལ་ཆེར་ནམ་རྒྱུན་ནས་དེང་དུས་ཀྱི་སྲིད་ཇུས་ཕབ་པའི་སྐབས་དེ་ལ་སྨན་དང་ག་རེ་ལབ་དགོས་རེད་ཁོའི་ནད་གཞིར་ཆ་བཞག་ནས་གཅིག་པོ་ཆགས་ཀྱི་ཡོད་མ་རེད་བ་ལོ་ག་དུས་ཡིན་ནའང་འདི་ཐག་གཅོད་བྱེད་མཁན་འདི་གས་སྲིད་དོན་པས་བྱེད་ཀྱི་ཡོད་རེད་རྒྱུན་དུ་ཨ་ནི་ད་ག་སོང་ཙང་སྲིད་དོན་འདི་ནས་ཕར་ཚུར་དབྱེ་བ་ཕྱེ་ཐུབ་ཡ་ཡོད་མ་རེད་བསམ་གི། ད་གལ་ཆེ་ཤོས་དེ་ག་རེ་རེད་ཞུས་པས་ན་ད་སྔོན་འགོག་གི་ཁབ་དེ་སྐྱོན་རོགས་བྱེད་ཞུས་རེད་ད Influenza Flu གི་སྔོན་འགོག་གི་ཁབ་བརྒྱབ་མེད་ན Flu སྔོན་འགོག་ཁབ་བརྒྱབ། ཨ་ནི། ཁོག་པ་ལ་ཕྲུ་གུ་འཁོར་བའི་གི་ཨ་མ་ལགས་འདི་འདྲ་ཡོད་པས་ན། ད་ལྟ Flu ད་ཡིན་དང་ཡིན་ཨ་ནི RSV ལབ་ཡ་དེ་རྒྱག་དགོས་ཀྱི་རེད། ཨ་ནི་ང་ཚོ་དགུང་ལོ་བགྲེས་པ་དེ་ག་ཡིན་ན Flu ད RSV གི་སྔོན་འགོག་ཁབ་ཡོད་རེད། སོ་དེ་སྔོན་འགོག་གི་ཁབ་སྐྱོན་བྱས་ཨ་ནི་གཟབ་གཟབ་གནང་ཡ་དེ་གལ་ཆེན་པོ་རེད་ཞུ་ཡ་ཡིན། ཨ་ནི་དེ་འདྲ་ན་བའི་སྐབས་དེ་ལ་ཨ་ནི་ག་རེ་བྱོས་ད་ཕྱི་ལོག་མི་མང་པོ་ཡོད་ས་ལ་མ་ཐད་པ་བྱེད། ལགས་ལགས་སོ་ཌོག་ཊར་བསོད་ནམས་སྟོབས་རྒྱལ་ལགས་ཐུགས་རྗེ་ཆེ་གནང་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡང་ཡང་དེང་སང་རྒྱ་ནག་ནང་འགྲོ་བཞིན་པའི་ད་དབུགས་ནད་ཟེར་ནའང་རེད་གང་ལྟར་ན་ཚ་འདིའི་སྐོར་ལ་ཡང་མང་པོས་བློ་འཚབ་བྱེད་ཀྱི་ཡོད་རེད་ད་འདི་ན་ཚ་དེ་ངོ་བོ་ག་འདྲ་ཡིན་མིན་ཁྱབ་ཆེ་ཆུང་ག་འདྲ་ཡིན་མིན་འདིའི་སྒང་ལ་ཡང་ཡིད་གཟབ་ག་རེ་བྱེད་དགོས་ཡིན་མིན་དེ་འདྲའི་སྒང་ལ་ཡང་ལམ་སྟོན་གནང་བ་ཐུགས་རྗེ། བློ་གསལ་ཐུགས་རྗེ་གནང་བསྟན་ལ། ལོ་བློ་གསལ་ཐུགས་རྗེ་ཆེན་ཨེ་སྤྲེལ་ལ། ཐེངས་འདིའི་བཅར་འདྲི་ལེ་ཚན་ནང་བོད་པའི་བུད་མེད་ཚོར་བུ་སྣོད་ཁའི་འབྲས་ནད་ཀྱི་ཉེན་ཁ་རང་བཞིན་དང་ལྷག་དོན་ནད་འདི་སློང་རྐྱེན་བྱེད་མཁན་གྱི་ནད་འབུ་ཇི་ལྟར་འགོས་སྟངས་དེར་སྔོན་འགོག་གི་སྨན་ཁབ་ཀྱི་ཆ་རྐྱེན་ཡོད་པའི་ཐོག་ནད་འབུ་འགོས་ཡོད་མེད་དང་འབྲས་སུ་མི་འགྱུར་བའི་བརྟག་དཔྱད་ཀྱི་ཐབས་ལམ་ཡོད་པ་རྣམས་དུས་ཐོག་ལ་བྱ་དགོས་པའི་སྐོར་ཕྱི་ལུགས་ཀྱི་ཐོག་ནས་ལམ་སྟོན་གནང་བའི་སྐོར་གཡུ་སྒྲོན་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། འཛམ་གླིང་ནང་བུད་མེད་ཀྱི་བུ་སྣོད་ཁའི་འབྲས་ནད་དེ་ནི་བུད་མེད་རྐྱེན་ལམ་དུ་གཏང་མཁན་གྱི་ནད་རིགས་ནང་ནས་ཨང་བཞི་པ་དེ་ཡིན་པ་དང།

དེ་ནི་ལུས་པོའི་ནང་ཇི་ལྟར་འགོས་སྟངས་ནི་གཙོ་བོ་ལུས་འབྲེལ་གྱི་ཐོག་ནས་འགོས་ཀྱི་ཡོད་པ་དེ་ཡང་བུད་མེད་ཁོ་ན་མ་ཡིན་པར་བུ་ལ་ཡང་འགོས་པའི་ཁར་ཁ་ཅིག་ལ་ཐེངས་གཅིག་འགོས་པ་ཙམ་མ་ཡིན་པར་ཐེངས་འགའ་ཤས་འགོས་པ་ཡང་ཡོང་གི་ཡོད་པའི་སྐོར་གསུངས་འདུག། བུ་སྣོད་ཁའི་འབྲས་ནད་འདི་ལ་ཨ་ནི་རྒྱུ་རྐྱེན་མང་པོ་ཡོད་རེད་ཡིན་ནའི་གི་འདི་ནང་རྒྱུ་རྐྱེན་གཙོ་བོ་ལབ་ར་ལྟར་གལ་ཆེ་ཤོས་འདི། ནད་འབུ། Human Papilloma Virus། HPV། ལབ་ནས་ནད་འབུ་ཞེས་པའི་དུས་ཀྱི་གཉན་ཁ་དེ་བརྒྱབ་ཡོད་ན་ད་དེ་གཙོ་བོ་རྒྱུ་རྐྱེན་ཅིག་ཆགས་ཀྱི་འདུག་ད་འདི་གཉན་ཁ་གཟུགས་པོ་ནང་ཡོང་ཡག་དེ་ད་ལུས་འབྲེལ་བརྒྱུད་ནས་ཨ་ནི་ཡོང་གི་ཡོད་རེད་ད་དེ་སྤྱིར་བཏང་དུ་བུ་དང་བུ་མོ་གཉིས་ཀ་གི་ནང་ལོགས་ལ་ད་མི་ཚེ་གི་ནང་ལོགས་ལ་གཅིག་ཐེངས་མ་གཅིག་གཉན་ཁ་དེ་འགོས་ཀྱི་ཉེན་ཁ་ཡོད་རེད་ལབ་ནས་ལབ་དགོས་རེད་ཨ་ནི་མི་ཁ་ཤས་ཀྱི་ནང་ལོགས་ལ་ད་གཉན་ཁ་དེ་ཐེངས་མ་ཡང་སེ་ཡང་སེ་དེ་འདྲ་ཡོང་ཡག་གི་ཉེན་ཁ་ཡོད་རེད། HPV ཟེར་བའི་ནད་འབུ་དེའི་རིགས་ཀྱི་དབྱེ་བ་མང་པོ་ཡོད་ན་ཡང་མི་ཁ་ཅིག་ལ་ནད་འབུ་འགོས་པའི་རྗེས་དཀའ་ངལ་མ་བྱུང་བ་ཡིན་ཚེ་ལོ་གཅིག་གཉིས་ནང་ལ་རང་བཞིན་གྱིས་མེད་པ་ཆགས་འགྲོ་བ་ཡིན་ཞིང་འོན་ཀྱང་ནད་འབུའི་ནང་གི་ཉེན་ཁ་ཆེ་བ་དེ་རིགས་ལུས་ནང་དུ་མུ་མཐུད་གནས་ཏེ་འབྲས་ནད་ཀྱི་རྐྱེན་དུ་འགྱུར་བར་ངོས་འཛིན་གནང་གི་འདུག། ད་གཙོ་བོ་ད་འདི་ནད་འབུ། Human Papilloma Virus། འདི་ཨ་ནི་དབྱེ་བ་མང་པོ་ཞིག་ཡོད་རེད་དེ་ནི་མི་མང་ཆེ་ལ་ཨ་ནི་ཁ་ཅིག་ལ་ད་འདི་གཉན་ཁ་དེ་གཟུགས་པོ་ནང་ལ་རྒྱུ་བ་ཆེ་ཨ་ནི་དེ་ཟླ་བ་ཁ་ཤས་ཀྱི་ནང་ལོགས་ལ་ཡང་ན་ད་ཅིག་མང་ཆེ་ད་ལོ་གཅིག་གཉིས་ནང་ལོགས་ལ་གྱེས་དགོས་ཀྱི་མ་བྱས་ན་ཡང་ཨ་ནི་གཉན་ཁ་དེ་རང་བཞིན་མེད་པ་སོ་སོ་ངོས་ནས་དྲག་འགྲོ་གི་ཡོད་རེད་དེ་ཡིན་ནའི་གི་ཨ་ནི་མི་ཁ་ཤས་ཀྱི་ནང་ལོགས་ལ་ཨ་ནི་ད་ལྷག་པར་དུ་ནད་འབུ་དབྱེ་བ་དེ་ཉེན་ཁ་ཆེ་བ་ཡོད་པའི་ནད་འབུ་དེ་གཟུགས་པོ་ནང་ལ་རྒྱུ་བ་རེད་བྱས་ན་ད་འདི་རྐྱེན་གྱིས་ནད་འབུ་དེ་གཟུགས་པོ་ནང་ལ། མུ་མཐུད་ནས་བསྡད་བྱས་ཨ་ནི་ལོ་ཁ་ཤས་ཀྱི་ནང་ལོགས་ལ་ཨ་ནི་འབྲས་ནད་ནང་ལ་དུགས་སུ་མ་གྱུར་འགྲོ་གི་ཡོད་རེད། HPV ནད་འབུ་དེ་འགོས་པའི་ཉེན་ཁ་ཆེ་བའི་རིགས་སམ་སྤྱོད་ལམ་ཁག་ཅིག་ཡོད་པ་ནི་བུ་མོ་ལོ་ཉི་ཤུ་མ་ཟིན་པའི་གོང་ནས་ལུས་འབྲེལ་བྱས་པའམ་ཡང་ན་ཕྲུ་གུ་ལོ་ཉི་ཤུ་མ་ཟིན་གོང་ནས་སྐྱེས་མཁན་ཡང་ན་མི་མང་པོ་དང་གང་བྱུང་ལུས་འབྲེལ་བྱེད་མཁན་དང། གཉིས་པ་ནང་མི་ནང་བུ་སྣོད་ཀྱི་ཁའི་འབྲས་ནད་ན་མྱོང་བའམ་ཡང་ན་ན་བཞིན་ཡོད་པའི་ཁྱིམ་རྒྱུད། གསུམ་པ་བུད་མེད་ཐ་མག་མང་པོ་འཐེན་མཁན་དང་བཞི་པ་བུད་མེད་ཕྲུ་གུ་སྐྱེ་འགོག་གི་སྨན་རྒྱུན་རིང་པོ་ཟ་མཁན་ནམ་བེད་སྤྱོད་བྱེད་མཁན་ལ་ཉེན་ཁ་ཆེ་བ་ཡོད་པའི་སྐོར་གསུངས་འདུག། ད་འདི་གཟུགས་པོ་ནང་ལ་ནད་འབུ་འཇུག་འདུག་འདི་ལས་འདི་གི་ཉེན་ཁ། ལྷག་པར་དུ་ད་བུ་མོ་གཅིག་ནི་ལུས་འབྲེལ་དང་པོ་བྱས་འདི་ད་ལོ་སྤུ་གུ་དང་པོ་སྐྱེས་འདི་ལོ་ཆུང་ཆུང་ལོ་ཉི་ཤུ་ལས་ཉུང་བ་ད། ཆགས་ཡོད་ན་ད་དེ་ནང་བཞིན་གི་ཨ་ནི་ད་སོ་སོ་གི་རོགས་པ partner དེ་འདྲས་མང་པོ་ཡོད་ན་དེ་ཚོ་རིགས་ནང་ལོགས་ལ་ཨ་ནི་ཡང་ནད་འབུ་དེ་གཟུགས་པོ་ནང་སླེབས་གི་ཉེན་ཁ་དེ་ཨ་ནི་ཆེས་ཆེ་ཡོད་དུ་ར་ད་དེ་རྒྱུ་རྐྱེན་གཅིག་དེ་གཙོ་བོ་དེ་ནད་འབུ HPV ཆགས་ཡ་ཡིན་པ་བྱས་དེ་ནས་གཉིས་པ་དེ་ལ་ཨ་ནི་ད་དུ་ནང་མི་ནང་ལོགས་ལ་ཨ་ནི་སོ་སོ་ད་བུ་སྣོད་གི་ཨ་ནི་ཁ་གི་སྐྲན་ནད་དེ་འདྲས་ཡོད་པ་རེད་བྱས་ན་ཨ་ནི་ད་སོ་སོ་གི་ཡང་དེ་ན་ཚ་ན་ཡ་གི་ཉེན་ཁ་དེ་ཆེས་ཆགས་ཡོད་རེད་དེ་ནས་ཨ་ནི། འདི་རྒྱུ་རྐྱེན་གཞན་དག་འདི་ད་བུ་མོ་གཅིག་ཨ་ནི་གཅིག་སོ་སོ་ཨ་ནི་ཐ་མག་མང་པོ་ཞིག་འཐེན་གི་ཡོད་ན་ཡང་འདི་ཚོ་གིས་ཡང་རྒྱུ་རྐྱེན་ཞིག་ཆགས་བསྡད་ཀྱི་ཡོད་རེད་ཨ་འདི་ནས་ཡང་ཁ་ཤས་ཨ་ནི་ཕྲུ་གུ་མ་འཁོར་ཡས་བཀག་གི་ཨ་ནི་སྨན་དེ་འདྲའི་ཁ་ཤས་ཟ་ཡ་དེ་འདྲའི་ཡོད་རེད་དེ་ཚོ་རིགས་འདི་ཨ་ནི་རྒྱུན་རིང་པོ་ལོ་ག་ཚོད་མང་བ་བྱུང་བ་རེད་བྱས་ན་ལོ་ལྔ་ལོ་བཅུ་དེ་འདྲའི་བཟས་ཡོད་ན་འདི་ག་ཟིག་གི་ཡང་བུ་སྣོད་ཁ་གི་སྐྲན་ནད་ཆགས་ཡས་ཀྱི་ཡ་ཉེན་ཁ་དེ་ཆེ་ཞིག་ཆགས་ཀྱི་ཡོད་རེད། བུད་མེད་ཀྱི་བུ་སྣོད་ཁའི་སྐྲན་ནད་ཡོད་པའི་དོ་སྣང་ཡོང་བའི་ནད་རྟགས་ཁག་ཅིག་ཡོད་པ་ནི། ཟླ་མཚན་འབྱམས་པའམ་མང་པོ་བབས་པ། ཡང་ན་ཟླ་མཚན་བབས་པའི་དུས་སུ་མ་སླེབས་པའི་བར་ལ་ཁྲག་ཐོན་པའམ་ཡང་ན་ལུས་འབྲེལ་བྱས་པའི་རྗེས་ལ་ཁྲག་ཐོན་པའམ། དེ་བཞིན་ཟླ་མཚན་ཆད་ཟིན་པའི་བུད་མེད་ནང་ལ་ཟླ་མཚན་བབས་པའི་རྟགས་མཚན་དེ་རིགས་ཐོན་པའི་སྐབས་ངེས་པར་དུ་སྨན་ཁང་དུ་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་རེད་འདུག། དེ་ནས་དེ་ལ་ད་ནད་རྟགས་དེ་ག་རེ་ཡོད་རེད་ཞུས་པ་རེད་བྱས་ན། ཨ་ནི་དང་པོ་དེ་ལ་ད་གཙོ་བོ་དེ་ཟླ་མཚན་བབས་པའི་སྐབས་སུ་ཁྲག་དེ་མང་པོ་ཞེ་པོ་ཅིག་ཐོན་ཡ་ཡང་ན་གཅིག། ཟླ་མཚན་འདི་དུས་ཚོད་མ་སླེབས་པའི་འདི་དཀྱིལ་མ་དཀྱིལ་མ་ལ་ཁྲག་ཡང་སེ་ཡང་སེ་ཐོན་ཡ་ཡང་ན་ནི་ཅིག་ལུས་འབྲེལ་བྱས་ཚར་བའི་རྗེས་ལ་ནི་ཁྲག་མང་པོ་ཞིག་ཐོན་ཡ་ཡང་ན་ནི་ལུས་འབྲེལ་བྱེད་པའི་སྐབས་སུ་ཟུག་ཞེ་པོ་ཅིག་བརྒྱབ་ཡ་ཡང་ན་ནི་སྐྱེ་དམན་ལོ་ཆེ་བ་དེ་ཚོ་ནང་ལོགས་ལ་ནི་གལ་སྲིད་ཅིག་ཟླ་མཚན་འདི་ཆད་ཚར་ཚར་ཡོད་རེད་ཡིན་ནའི་ཡང་ནི་ཁྲག་མུ་མཐུད་ནས་ཐོན་པ་རེ་ཅིག་ཡིན་ན་ད་དེ་ཚོ་ནད་རྟགས་དེ་འདྲས་ཅིག་ཡོད་བ་རེ་ཅིག་ཡིན་ན་ནི་ཡིན་གཅིག་མིན་གཅིག་ད་སྨན་ཁང་ལ་ཕེབས་བྱས་ནི་བརྟག་དཔྱད་བྱེད་ཡ་དེ་དཔེ་རང་ཞིག་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། བུད་མེད་ཀྱི་བུ་སྣོད་ཁའི་འབྲས་ནད་ལ་སྔོན་འགོག་གི་ཐབས་ལམ་གཙོ་བོ་གཉིས་ཡོད་པ་དང་དང་པོ་དེ HPV ནད་འབུ་འགོག་པའི་སྔོན་འགོག་གི་སྨན་ཁབ་རྒྱབ་རྒྱུ་ཡོད་པ་དང་དེ་ནི་བུ་མོ་ལོ་དགུ་ནས་བཅུ་བཞི་བར་དང་ཡང་ན་ལོ་བཅོ་ལྔ་ནས་ཉི་ཤུ་རྩ་དྲུག་བར་རྒྱབ་རྒྱུའི་ལོ་ཚད་ཡིན་ཞིང། འོན་ཀྱང་གལ་ཏེ་ལོ་ཉི་ཤུ་རྩ་བདུན་ཡོད་པའི་བུད་མེད་གང་ཞིག་ལུས་འབྲེལ་བྱེད་མྱོང་མེད་པ་ཚོར་སྔོན་འགོག་གི་སྨན་ཁབ་དེ་རྒྱག་གི་ཡོད་པ་དང། དེ་བཞིན་སྔོན་འགོག་གི་ཐབས་ལམ་གཞན་གཉིས་ཡོད་པ་ནི། བརྟག་དཔྱད་ཀྱི་ཐབས་ལམ་ཡིན་ཞིང། དེ་ནི་བུད་མེད་ཚོར་ནད་འབུ་དེ་འགོས་ཡོད་མེད་དང་འབྲས་ནད་ཆགས་ཡོད་མེད་ཀྱི་བརྟག་ཐབས་ཁག་ཅིག་བྱ་རྒྱུ་ཡོད་པ་རྣམས་ངེས་པར་དུ་བརྟག་དཔྱད་ཀྱི་དུས་ཚོད་ལ་བྱས་པ་ཡིན་ཚེ་སྔོན་འགོག་གི་ཐབས་ལམ་དེ་དག་གིས HPV ནད་འབུ་མི་འགོས་པར་འགོག་ཐུབ་པ་དང་བུ་སྣོད་ཀྱི་འབྲས་ནད་སུ་མི་འགྱུར་བའི་སྔོན་འགོག་ཐུབ་པ་ཡང་ན་འབྲས་ནད་ཡོད་པ་སྔོན་ཚུད་ནས་ཤེས་རྟོགས་ཐུབ་སྟེ་སྨན་བཅོས་འཐུས་ཤོར་མི་འགྲོ་བར་དྲག་སྐྱེད་ཡོང་གི་ཡོད་པ་རེད་འདུག Cervical Cancer དང་བུ་སྣོད་ཀྱི་ཁ་གི་སྐྲན་ནད་འདི་ལྟར་གལ་ཆེན་པོ་ལ་དམིགས་བསལ་ཁྱད་ཆོས་ཅིག་ག་རེ་ཡོད་རེད་ཞུ་བ་རེད་ཅེ་ན། འདི་ལ་སྔོན་འགོག་གི་ཐབས་ཤེས་གཙོ་བོ་གཉིས་ཡོད་རེད་དེ་ཚོ་གིས་གལ་སྲིད་དེ་བྱེད་ཐུབ་བ་རེད་ཅེ་ན། ཏན་ཏན་ཁོ་རང་ན་ཚ་དེ་མ་ཆགས་གོང་ནས་བཀག་ཡ་དང། གལ་སྲིད་ན་ཚ་དེ་སྔོན་ནས་འཇུ་ཐུབ་བ་རེད་ཅེ་ན། འདིའི་ཐོག་ལ་སྨན་བཅོས་འདི་དུས་ཚོད་ཏག་ཏག་ཅིག་བྱས་གཙང་མ་གཙང་རྐྱང་དྲག་ཡས་དེ་འདྲའི་ཡང་ནི་རེ་བ་དཔེ་ཆེན་པོ་ཡོད་རེད་དེ་འདྲའི་དུས་ཙམ་པ་ལ་ད་གཙོ་བོ་གལ་ཆེ་ཤོས་འདི་སྔོན་འགོག་བྱས་འདི་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད་འདི་ནང་ལོགས་ལ་སྔོན་འགོག་དྲག་ཤོས་འདི་ག་རེ་བྱས་ཡོད་ལབ་ན་ད་རྒྱུ་རྐྱེན་གཙོ་བོ་འདི་ནད་འབུ་དེ་ཡིན་དུས་ཙམ་པ་ནད་འབུ་འདི་ཁོ་རང་གཟུགས་པོ་ནང་ལ་བཀག་ཡའི་ཆེད་དུ་ལ་ར་ཨ་ནི་ང་ཚོ་གིས HPV Human Papilloma Virus Vaccine སྔོན་འགོག་ཁབ་འདི་རྒྱབ་ཡ་རེད་ལ་འདི་སྔོན་འགོག་ཁབ་འདི་ནི། བུ་མོ་ཚང་མ་ལ་ཨ་ནི་ལོ་དགུ་ནས་བཅུ་བཞི་གི་བར་དེ་ལ་ཨ་ནི་ཁབ་རྒྱབ་ཡས་ཀྱི་དུས་ཚོད་དེ་ཆགས་དགོས་རེད་ཨ་ནི་དེ་བར་དེ་ཡིན་པ་རེད་ཟེར་ན་ཁབ་དེ་ཐེངས་མ་གཉིས་རྒྱབ་དགོས་རེད་བྱས་གལ་སྲིད་དེ་རིང་རྒྱབ་པ་རེད་ཟེར་ན་ཨ་ནི་ཁབ་གཉིས་པ་དེ་ཨ་ནི་ཟླ་བ་དྲུག་གི་རྗེས་ལ་ཨ་ནི་རྒྱབ་ཡ་རེད་ད་དེ་ནི་ཨ་བུ་མོ་གཅིག་ལོ་བཅུ་བཞི་ཟིན་ཚར་བ་རེད་ད་ཨ་ནི་ཡིན་ནའི་གི་ཁབ་དེ་ཨ་ནི་རྒྱབ་ཡ་རག་མེད་པ་རེད་ཟེར་ན་ཨ་ནི་ལོ་བཅོ་ལྔ་ནས་ལོ་ཉི་ཤུ་རྩ་དྲུག་བར་དུ་ཡང་རྗེས་ལ་ཁབ་རྒྱབ་ཡ་ཡོད་རེད་གལ་སྲིད་དེ་ལོ་ཚད་ནང་བསླེབས་ཡོད་ན་ཁབ་གཉིས་ཚབ་ལ་ཁབ་གསུམ་རྒྱབ་དགོས་རེད་ཨ་ནི་ཁབ་དེ།

འབྲས་ནད་སུ་མི་འགྱུར་བའི་སྔོན་འགོག་གི་ཐབས་ལམ་བཟང་ཤོས་ཡིན་སྟབས་ངེས་པར་དུ་དུས་ཐོག་ཏུ་བྱ་དགོས་པའི་ལམ་སྟོན་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་གོ་སྒྲིག་གནང་མཁན་བསྟན་འཛིན་པདྨ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་ཕྲན་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམས་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།